རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་ཐད་ཀར་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གང་ཉིད་ཀྱི་སྐུའི་འཁྲུངས་སྐར་དུས་ཆེན་ཉིན་འཛམ་གླིང་ས་ཕྱོགས་གང་ས་ནས་འཚམས་འདྲི་ཞུ་མཁན་ཡོངས་ལ་ཐུགས་རྗེ་ཆེ་ཞེས་ཞུས་གནང་ཡོད་པའི་སྐོར་ལ། གནས་ཚུལ་བཏང་འབྱོར་བྱུང་བ་ཞིག་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་སུ་གནས་སྡོད་བོད་མི་དགུང་ལོ་བདུན་ཅུ་དོན་ལྔ་ལས་བརྒལ་བ་རྣམས་དང། ལ་དྭགས་ཡུལ་མི་རྣམས་ལ་ཉིན་རེ་བཞིན་མཇལ་ཁ་བསྩལ་བཞིན་པའི་སྐོར་ལ་དྭགས་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་ཀྱི་འགྱུར་ལྡོག་དང་བསྟུན་ནས་བོད་རིགས་གཞོན་སྐྱེས་ཚོས་ལས་འགུལ་གྱི་ནུས་པ་གོང་མཐོར་གཏོང་དགོས་གལ་ཆེ་བ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་ལགས་ཀྱིས་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། བལ་ཡུལ་གྱི་རྒྱལ་ས་ཀཏ་མན་ཌུའི་ནང། དུ་སིད་པྲིན་སེས་ཞེས་པའི་སྐར་མ་ལྔ་ལྡན་གྱི་གསོལ་མགྲོན་ཁང་དང་སྤྲོ་སྐྱིད་ཁང་གསར་པ་ཆེན་པོ་ཞིག་ཟླ་བ་འདིའི་ཚེས་བཅུ་བདུན་ཉིན་དབུ་འབྱེད་གནང་བའི་སྐོར་གསོལ་མགྲོན་ཁང་གི་སྦྱིན་བདག་བསྟན་འཛིན་བཟོད་པ་ལགས་དང་ལྷན་དུ་བཀའ་མོལ་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་རིང་གི་ཕྱི་དྲིལ་ལེ་ཚན་ནང། ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏན་ཁོང་གིས་འཕྲུལ་རིག་དང་འབྲེལ་བའི་ཐད་རྒྱ་ནག་ལ་འཛིན་པའི་སྲིད་བྱུས་སྤེལ་ཕྱོགས་ཀྱི་སྐོར། ཨ་མི་རི་ཀའི་ནང་འཕྲུལ་ཆས་བཟོ་སྐྲུན་མཁོ་བའི་སེ་མི་ཀོན་ཌག་ཏོར་རམ། ཉེ་བའི་རྒྱུ་རྫས་བཟོ་ཚོང་ཁང་གི་འགན་འཛིན་རྣམས་དང་གྲོས་བསྡུར་གནང་ཡོད་པ་རེད། གནད་དོན་འདིའི་སྐོར་བོད་དོན་ལས་འགུལ་ལྟེ་གནས་ཁང་གི་ལས་སྣེ་བ། བློ་བཟང་རྒྱ་མཚོ་སྲི་ཐར་ལགས་སུ་བཅར་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་མི་རབས་གསར་པ་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གང་ཉིད་ཀྱི་སྐུའི་འཁྲུངས་སྐར་དུས་ཆེན་ཉིན་འཛམ་གླིང་ས་ཕྱོགས་གང་ས་ནས་འཚམས་འདྲི་ཞུ་མཁན་ཡོངས་ལ་ཐུགས་རྗེ་ཆེ་ཞེས་ཞུས་གནང་ཡོད་པའི་སྐོར་ལ། བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རོགས་གནང། ཕྱི་ཟླ་བདུན་པའི་ཚེས་དྲུག་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་ཡིན་ཞིང་འདི་ལོའི་སྐུའི་འཁྲུངས་སྐར་སྐབས་རྒྱ་གར་གྱི་སྲིད་བློན་མོ་དཱི་གཙོས་པའི་ཨ་རིའི་ཕྱི་སྲིད་དྲུང་ཆེ་དེ་བཞིན་གནད་ཡོད་མི་སྣ་མང་དག་ཅིག་ནས་མགོན་པོ་གང་ཉིད་མཆོག་ལ་འཚམས་འདྲི་ཞུས་ཡོད་པ་བཞིན་འདི་ཚེས་བཅུ་དགུ་ཉིན་ལ་དྭགས་ཞི་བའི་ཚལ་ཕོ་བྲང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐུའི་འཁྲུངས་སྐར་འཚམས་འདྲི་ཞུས་པར་ཐུགས་རྗེ་ཆེ་ཞུས་ཀྱི་གསུང་འཕྲིན་ཞིག་བསྩལ་བའི་ནང། ངོས་ཀྱི་འཁྲུངས་སྐར་འཚམས་འདྲི་ཞུས་པར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཞེས་དང། ངོས་ནས་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་ལ་ཆོད་སེམས་བརྟན་པོ་བཟུང་ནས་འགྲོ་བ་མིའི་བདེ་སྡུག་དང་འཛམ་གླིང་ནང་ཞི་བདེ་བསྐྲུན་ཐབས་ལ་འབད་མུས་དང། ངོས་ཀྱིས་སྔ་དྲོ་ཉིན་ལྟར་ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཅེས་པའི་ཚིགས་བཅད་དེ་འདོན་གྱི་ཡོད་ཅེས་བཀའ་སྩལ་འདུག། ཡང་གོང་ས་མཆོག་གི་གསུང་འཕྲིན་ནང་མུ་མཐུད་ངོས་རང་འདས་པའི་ལོ་ཤས་ནང་དཀའ་སྡུག་འགའ་ཤས་འཕྲད་ཀྱང་ཆོད་སེམས་བརྟན་པོའི་ཐོག་ནས་རེ་བ་མ་ཟད་པ་གང་ཐུབ་ཀྱིས་ཕན་བདེ་སྒྲུབ་ཀྱི་ཡོད་ཅེས་དང། ངོས་རང་སུ་ཞིག་ལ་ཁོང་ཁྲོ་མེད་པ་དང་ལྷག་པར་དུ་རྒྱ་ནག་གཞུང་གིས་བོད་དང་བོད་མི་རྣམས་ལ་གདུག་རྩུབ་ཀྱི་བྱ་སྤྱོད་སྤེལ་བ་དེ་ལ་ཡང་ཁོང་ཁྲོ་ལོང་གི་མེད་ཅེས་བཀའ་བསྩལ་འདུག་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་རྒྱལ་པ་འཆི་མེད་རིག་འཛིན་ལགས་ནས་མགོན་པོ་གང་ཉིད་མཆོག་ནས་སྐུ་ཡི་འཁྲུངས་སྐར་འཚམས་འདྲི་ཞུས་པ་དེ་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་འགྲོ་བ་མིའི་གཅིག་གྱུར་གྱི་འདུ་ཤེས་ལ་ཆོད་སེམས་བརྟན་པོ་ཡོད་ཅེས་གསུང་འཕྲིན་ནང་བཀའ་བསྩལ་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནི་ཉེ་ཆར་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཨ་ནི་ཕེབས་པའི་ཨ་ནི་འཁྲུངས་སྐར་དུས་ཆེན་ལ་ཨ་ནི་ད་འཛམ་བུ་གླིང་ས་ཆ་གང་ས་གང་ནས་ཨ་ནི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞེས་དེ་འདྲའི་མང་པོ་ཕུལ་བ་དེ་ཡང་ཨ་ནི་གོང་ས་མཆོག་ནས་ཨ་ནི་སྤུན་ཟླ་ཕོ་མོ་ཚང་མ་ཡ་ཨ་ནི་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་གཟབ་རྒྱས་གནང་བ་ལ་སོགས་པ་ལ་ཨ་ནི་ཐུགས་རྗེ་ཆེ་ཞེས་འཚམས་འཕྲིན་སྩལ་གནང་བ་དང་ཨ་ནི་འཚམས་འཕྲིན་ནང་ལ་རྒྱལ་བ་རིན་པོ་ཆེས་དུས་རྒྱུན་བཀའ་གནང་གི་ཡོད་རེད་ཨ་ནི་ང་ཚོ་འགྲོ་བ་མི་ཚང་མ་གཅིག་གྱུར་ཡིན་པའི་འདུ་ཤེས་ཀྱི་ཐོག་ནས་ཨ་ནི་གཞན་ཕན་དང་ཨ་ནི་ཞི་བདེ་ལྡན་པའི་འཛམ་གླིང་བསྐྲུན་ཐབས་ལ་ཨ་ནི་རྒྱལ་བ་རིན་པོ་ཆེས་ད་ལྟ་བར་དུ་ཞབས་འདེགས་ནི་གང་ཐུབ་པ་གནང་བཞིན་པ་མ་ཟད་ཞོགས་ལྟར་སྐུ་བཞེངས་གནང་གནང་བ་དང་ཨ་ནི་ཐུགས་སྨོན་གནང་ཡག་ལ་ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཅེས་སྨོན་ལམ་འདོན་གནང་གི་ཡོད་ཅེས་དུ་ཆེ་བཀའ་གནང་ཡོད་རེད། འདི་ལོའི་བོད་མིའི་སྒྲིག་འཛུགས་ཀྱིས་གོ་སྒྲིག་ཞུས་པའི་སྐུའི་འཁྲུངས་སྐར་གྱི་མཛད་སྒོའི་སྟེང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་གྱིས་བོད་གངས་ཅན་གྱི་བསྟན་སྲིད་དོན་དུ་ད་བར་བློ་འགྱོད་མེད་པའི་སྒོ་ནས་ཧུར་ཐག་བྱས་པ་ཡིན་ལ་དང་དུ་སེམས་ཤུགས་མ་ཆག་པ་གནས་ཡོད་ཅེས་བཀའ་བསྩལ་ཡོད་པ་རེད། ཏཱ་ལའི་བླ་མའི་མིང་འདི་འཁྱེར་ནས་དངོས་གནས་དྲང་གནས་ཀྱི་དངོས་ཤུགས་བརྒྱུད་གསུམ་ནས་ཨེ་ནི་སེམས་ཅན་ལ་ཕན་བདེ་སྒྲུབ་ཡ་ད་ཨེ་ནི་བྱེ་བྲག་ཏུ་ང་ཚོ་བོད་གངས་ཅན་གྱི་བསྟན་སྲིད་ཀྱི་དོན་དག་ལ་ཡ་འོ་ད་ངས་འདི་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་བྱས་ནས་ད་ཕན་ཐོགས་སྒྲུབ་ཡ་བྱེད་ཀྱི་འདུག་བྱས་པ་ཡིན་འགྱོད་པ་ཁྱོན་ནས་མེད། ཨེ་ནི་ལྷག་པར་དུ་བར་སྐབས་ཀྱི་དུས་ཚོད་ཁག་པོ་ཞེ་པོ་ཅིག་བྱུང་བའི་ཁ་ཐུག་ལ། ང་དེ་བས་ལྷག་བསམ་སེམས་ཤུགས་ཞུམ་པ་མེད་པ་བྱས་བྱས་བསྡད་པ་ཡིན། ཅེས་ང་ཚོ་བོད་པའི་ཐོག་ལ་ཡ་བསམ་བཞིན་དུ་དཔེ་ནག་པོ་བྱེད་མཁན་གྱི་རྒྱ་ནག་གུང་ཁྲན་ཏང་གི་འགོ་ཁྲིད་སུ་ཡིན་ནའི་རེད། གང་ལྟར་ད་ཅིག་གུང་ཁྲན་ཏང་གི་ལས་ཀ། ལས་ཀ་བྱེད་མཁན་དེ་ཚོའི་གྲས་ལ་དཔེ་སྙིང་རྗེ་སྐྱེ་གི་མ་གཏོགས་ཁྲོ་སེམས་ཁྱོན་ནས་སྐྱེ་གི་མི་འདུག།
གཞན་ཡང་སྐུའི་འཁྲུངས་སྐར་གྱི་མཛད་སྒོར་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས Sukhvinder Singh Sukhu མཆོག་ཕེབས་གནང་སྟེ་ཁོང་གིས་མུ་མཐུད་ཧི་མ་ཅལ་མངའ་སྡེའི་ནང་གནས་སྡོད་བོད་མི་རྣམས་ལ་རོགས་རམ་གང་ཐུབ་ཞུ་རྒྱུ་ཡིན་ཞེས་གསུང་བཤད་གནང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
ཡང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་སུ་གནས་སྡོད་བོད་མི། དགུང་ལོ་བདུན་ཅུ་དོན་ལྔ་ལས་བརྒལ་བ་རྣམས་དང། ལ་དྭགས་ཡུལ་མི་རྣམས་ལ་ཉིན་རེ་བཞིན་མཇལ་ཁ་བསྩལ་བཞིན་པའི་སྐོར་ལ་དྭགས་ནས་འདི་གའི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་ས་གནས་སུ་ཕྱི་ཟླ་བདུན་པའི་ཚེས་བཅུ་བདུན་ནས་འགོ་འཛུགས་ཀྱིས་ལ་དྭགས་ས་གནས་སུ་གནས་སྡོད་བོད་མི་དགུང་ལོ་བདུན་ཅུ་དོན་ལྔ་ལས་རྒན་པ་རྣམས་དང་ལ་དྭགས་ཡུལ་བ་རྣམས་ལ་ཉིན་རེ་བཞིན་མཇལ་ཁ་བསྩལ་བཞིན་འདུག ྋགོང་ས་མཆོག་གིས་མཇལ་ཁ་བསྩལ་བཞིན་པའི་བརྙན་ཐུང་ཞིག་དགའ་ལྡན་ཕོ་བྲང་ནས་དྲ་ཐོག་སྤེལ་ཡོད་པའི་ནང་མགོན་པོ་མཆོག་གིས་སེམས་ཁམས་འཕྲོད་བསྟེན་དགོས་གལ་ཆེ་བའི་སྐོར་བཀའ་བསྩལ་བའི་ནང།

བརྟག་དཔྱད་ཞིབ་འཇུག་མང་པོ་བྱས་ཏེ་སངས་རྒྱས་ཟེར་ན་ག་རེ་ཡིན་དང་བདག་ཟེར་བ་གང་དུ་ཡོད་སོགས་ལ་བསམ་ཞིབ་དང་འཚོལ་ཞིབ་དགོས་གལ་ཆེན་པོ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ཕྱི་ཚེས་བཅུ་གཅིག་ཉིན་ལ་དྭགས་ས་གནས་སུ་ཞབས་སོར་དལ་བར་འཁོད་ཡོད་ཅིང་ཕྱི་ཚེས་བཅུ་བཞི་ཉིན་ལ་དྭགས་སླེ་ཆོས་གཙུག་ལག་ཁང་དུ་ཇོ་བོའི་གནས་གཟིགས་ལ་ཕེབས་སྐབས་འཛམ་གླིང་འདིའི་སྟེང་ཞི་བདེ་བསྐྲུན་ཆེད་ཆོས་ལུགས་ཕན་ཚུན་མཐུན་སྒྲིལ་དགོས་གལ་ཆེ་བའི་སྐོར་བཀའ་སློབ་སྩལ་ཡོད་པ་རེད།

མདོ་སྨད་མང་རྫོང་གི་མགོ་མང་ས་ཁུལ་དུ་ས་གནས་གཞུང་གི་ཆོག་མཆན་ཡོད་བཞིན་དུ་གློ་བུར་དུ་དུས་འཁོར་དབང་ཆེན་ཚོགས་རྒྱུ་བཀག་པ་མ་ཟད་དྲག་ཆས་ཉེན་རྟོག་པ་འབོར་ཆེན་པོ་ཡོང་ནས་ཐ་ན་བཞེངས་གྲུབ་པའི་རྡུལ་ཚོན་དཀྱིལ་འཁོར་གྱི་སྟེང་དུ་ཆུ་བླུགས་ནས་གཏོར་བཤིག་བཏང་ཡོད་པ་བོད་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་མཁོ་སྤྲོད་གནང་བྱུང། ཁུངས་ལྡན་གྱི་གནས་ཚུལ་འབྱོར་བར་གཞིགས་ན། མདོ་སྨད་མཚོ་སྔོན་ཞིང་ཆེན་མཚོ་ལྷོ་མང་རྫོང་ཁུལ་གྱི་ཨ་ཏི་དགོན་པའི་དགོན་བདག་ཨ་ཏི་རིན་པོ་ཆེ་མཆོག་གིས་བོད་ཟླ་དྲུག་པ་ཆོས་འཁོར་དུས་ཆེན་ཉིན་ནས་བཟུང། མང་རྫོང་ས་གནས་སུ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་གནང་རྒྱུ་གཏན་འཁེལ་ཡོད་པ་མ་ཟད། ཨ་ཏི་རིན་པོ་ཆེ་དབུ་བཞུགས་ཐོག་ཉིན་མང་པོའི་གོང་ནས་སྔོན་འགྲོ་ས་ཆོག་གི་བྱ་བ་རྣམས་ཡོངས་སུ་ཟིན་ཏེ་རྡུལ་ཚོན་དཀྱིལ་འཁོར་ཡང་ཡོངས་སུ་བཞེངས་གྲུབ་ཟིན་འདུག་འོན་ཀྱང་ཕྱི་ཟླ་བདུན་པའི་ཚེས་བཅུ་དགུ་བོད་ཟླ་དྲུག་པའི་ཚེས་གསུམ་ཉིན་སྔ་དྲོའི་ཆུ་ཚོད་དྲུག་པ་ཡས་མས་ཤིག་ལ་གློ་བུར་དུ་དྲག་ཆས་ཉེན་རྟོག་པ་འབོར་ཆེན་ཡོང་ནས་དུས་འཁོར་དབང་ཆེན་གནང་ཆོག་གི་མ་རེད་ཞེས་བཤད་ནས་བཙན་དབང་གིས་གུར་གསར་མ་སློག་ཏུ་བཅུག་པ་དང། བཞེངས་གྲུབ་པའི་རྡུལ་ཚོན་དཀྱིལ་འཁོར་གྱི་སྟེང་དུ་ཆུ་བླུགས་ཏེ་གཏོར་བཤིག་བཏང་ཡོད་པ། བདེ་འཇགས་སྲུང་སྐྱོབ་ཀྱི་ཆེད་མིང་བརྗོད་འདོད་མེད་པའི་བོད་མི་ཞིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། དུས་འཁོར་དབང་ཆེན་ནི་བོད་ནང་ཧ་ཅང་གྲགས་ཆེ་བའི་གསང་སྔགས་ཀྱི་དབང་ཞིག་ཡིན་ཞིང། དེའི་གྲ་སྒྲིག་གི་ཆེད་ཉིན་མང་པོ་འགོར་བ་མ་ཟད། ཆོས་ཞུ་བ་འབོར་ཆེ་དབང་ཞུ་བར་བཅར་སྲོལ་ཡོད་པ་ལྟར། མང་རྫོང་གྲོང་སྡེའི་ས་ཁུལ་གྱི་རྩྭ་ཐང་ཡངས་ཤིང་རྒྱ་ཆེ་བའི་ཁོར་ཡུག་ཞིག་ནང་མང་ཚོགས་ནས་སྡོད་གུར་ཆིག་སྟོང་ལྷག་བརྒྱབ་ཡོད་འདུག་པ་དེ་དག་ཀྱང་དྲག་ཆས་ཉེན་རྟོག་པས་གཏོར་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན། མང་རྫོང་དུ་ཨ་ཏི་རིན་པོ་ཆེས་དུས་འཁོར་དབང་ཆེན་གནང་རྒྱུར་ས་གནས་གཞུང་གི་ཆོག་མཆན་ཐོབ་ཟིན་པ་ཡིན་འདུག་ད་རེས་གློ་བུར་དུ་དུས་འཁོར་དབང་ཆེན་བཀག་འགོག་བྱས་པར་མང་ཚོགས་ནས་བློ་ཕམ་བྱེད་བཞིན་འདུག་ཅིང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ས་གནས་དེའི་བོད་མི་གཞན་ཞིག་གིས། ཁོང་གི་ནང་མི་ཚོ་དུས་འཁོར་དབང་ཆེན་ཞུ་བར་འགྲོ་རྒྱུའི་གྲ་སྒྲིག་བྱེད་བཞིན་ཡོད་ཡོད་ན་ཡང། དུས་འཁོར་དབང་ཆེན་གནང་དུ་འཇུག་རྒྱུ་མིན་ལུགས་ཀྱི་གནས་ཚུལ་ཐོས་ནས་བློ་འགྱོད་ཆེན་པོ་བྱུང་ཞེས་གསུངས་བྱུང། ཡང་ས་གནས་གཞུང་གིས་ཆོག་མཆན་ཡོད་བཞིན་དུ་བཀག་འགོག་བྱེད་དགོས་དོན་ཐད། ས་གནས་མི་མང་གི་བཤད་ཚུལ་ལྟར་ན། དུས་འཁོར་དབང་ཆེན་ཆེད་སྒོར་མོ་ཁྱོན་ཆེན་པོ་བསྡུ་རུབ་བྱས་ཡོད་པ་དང། ཡང་ཏང་གི་མི་སྣ་ཚོ་ཆོས་ལུགས་ཀྱི་ལས་དོན་ནང་ཞུགས་ཡོད་ལུགས་ཀྱི་ནག་ཉེས་གཉིས་བཀལ་ཡོད་པའི་ཚོད་དཔག་བྱེད་བཞིན་ཡོད་འདུག་གནས་ཚུལ་ཡོང་ཁུངས་གཞན་ཞིག་གིས་བཤད་པ་ལྟར་ན་དུས་འཁོར་དབང་ཆེན་གོ་སྒྲིག་ཚོགས་ཆུང་གི་མི་སྣ་བཀག་ཉར་བྱས་ཡོད་པ་མ་ཟད་ས་གནས་གཞུང་གི་འགོ་ཁྲིད་ཅིག་ཀྱང་བཀག་ཉར་བྱས་ཡོད་འདུག་ཡང་དེའི་གོང་མདོ་སྨད་བླ་བྲང་བཀྲ་ཤིས་འཁྱིལ་གྱི་གུང་ཐང་སྐུ་འཕྲེང་བདུན་པ་མཆོག་གིས། མཛོད་དགེ་ས་ཆ་རུ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་བསྩལ་རྒྱུའི་ཆོག་མཆན་ཐོབ་སྟེ། སྟ་གོན་དང་དབང་མགོ་ཚུགས་ལ་ཉེ་བའི་སྐབས། རྒྱ་ནག་གཞུང་གིས་ཀན་ལྷོ་ཁུལ་བཙུགས་ནས་མི་ལོ་བདུན་ཅུ་འཁོར་བའི་དུས་སྟོན་དང། གཞུང་འབྲེལ་གྱི་ཚོགས་འདུ་སོགས་དང་སྐབས་འཁེལ་ཡོད་ལུགས་བརྗོད་ནས་དུས་འཁོར་དབང་ཆེན་གནང་རྒྱུ་བཀག་འགོག་བྱས་པའི་གནས་ཚུལ་ཡང་བྱུང་ཡོད་པ་རེད། ཡང་གནས་ཚུལ་གཞན་ཞིག་ནང། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱིས་གོ་སྒྲིག་གནང་བའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྐབས་དྲུག་པའི་བོད་མིའི་སྒྲིག་འཛུགས་ཀྱི་ཚན་རིག་དང་ཨང་རྩིས་ཁོར་ཡུག་བཅས་ཀྱི་འགྲེམས་སྟོན་དེ་བཞིན་སེ་ལ་ཀུའི། བོད་ཁྱིམ་དུ་ཕྱི་ཟླ་བདུན་པའི་ཚེས་བཅུ་གསུམ་ནས་བཅུ་དྲུག་བར་འཚོགས་ཡོད་ལུགས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བཞག་དེ་ཡང་འགྲེམས་སྟོན་གྱི་དམིགས་ཡུལ་གཙོ་བོ་དེ་ནི་བོད་ཕྲུག་རྣམས་ནས་ཚན་རིག་དང་ཨང་རྩིས་དང་འབྲེལ་བའི་རིག་རྩལ། བསྟན་པའི་ཐོག་ནས་ཚན་རིག་ལ་དོ་སྣང་དང། འདུ་ཤེས་གོང་མཐོར་གཏོང་རྒྱུ་དེ་ཡིན་འདུག་དེ་སྔོན་འབྲིང་རིམ་དང་མཐོ་རིམ་སློབ་གྲྭ་ཁག་བཅུ་དགུ་ནས་འགྲེམས་སྟོན་གྲངས་བརྒྱ་དང་བརྒྱད་ཤེས་རིག་ལས་ཁུངས་སུ་ཕུལ་བ་ལྟར་ཤེས་རིག་ལས་ཁུངས་ཀྱིས་འདེམས་བསྐོ་ཞུས་པའི་དཔྱད་ཞིབ་པ་གསུམ་གྱིས་དཔྱད་ཞིབ་གནང་བའི་མཇུག་འབྲས་སུ་སློབ་གྲྭ་བཅུ་བདུན་ནས་འགྲེམས་སྟོན་གྲངས་བཞི་བཅུ་བདམས་བཞག་སློབ་གྲྭའི་ཁོངས་སུ། རྡ་ས་བོད་ཁྱིམ་གྱི་སློབ་གྲྭ་ཁོངས་གཏོགས་ནས་སློབ་གྲྭ་གསུམ་དང། མ་སུ་རི་བོད་ཁྱིམ་གྱི་སློབ་གྲྭའི་ཁོངས་གཏོགས་ནས་སློབ་གྲྭ་གཉིས། སམ་བྷོ་ཊ་བོད་སློབ་ཚོགས་པའི་ཁོངས་གཏོགས་ནས་སློབ་གྲྭ་བཅུ་གཉིས་ཚུད་ཡོད་ལ། དེའི་སྟེང་གོ་སྒྲིག་གནང་ཡུལ་གྱི་སློབ་གྲྭ་སེ་ལ་ཀུའི་བོད་ཁྱིམ་ནས་འགྲེམས་སྟོན་གྲངས་བཅུ་གོ་སྒྲིག་ཞུས་འདུག་ཡང་ཕྱི་ཚེས་བཅུ་གསུམ་ཉིན་འགྲེམས་སྟོན་དངོས་གཞི་དབུ་འཛུགས་གནང་བའི་སྐབས་དབུ་འབྱེད་མཛད་སྒོའི་སྐུ་མགྲོན་གཙོ་བོར་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་ཚན་པའི་འགན་འཛིན་བསྟན་འཛིན་རྡོ་རྗེ་ལགས་ཆེད་ཕེབས་ཀྱིས་ཚན་རིག་ཤེས་ཡོན་གྱི་གལ་གནད་སྐོར་འགྲེལ་བརྗོད་དང་འགྲེམས་སྟོན་གྱི་དཔྱད་ཞིབ་པ་ངོ་སྤྲོད་གནང་བཞག། དབུ་འབྱེད་མཛད་སྒོ་གྲུབ་མཚམས་མ་འོངས་རྒྱུན་གནས་ཆེད་ཚན་རྩལ་རིག་པའི་གསར་གཏོད་ཅེས་པའི་བགྲོ་གླེང་ཚོགས་འདུ་ཞིག་བསྐོང་ཚོགས་གནང་ཞིང་ཉིན་རྒྱབ་ཏུ་དཔྱད་ཞིབ་པ་རྣམས་ནས་འགྲེམས་སྟོན་ལ་དཔྱད་ཞིབ་གནང་སྟེ་འགྲེམས་སྟོན་རྩེ་ཕུད་གྲངས་བཅུ་བཞི། འདི་ལོ་འཚོགས་འཆར་ཡོད་པའི་སྐབས་ལྔ་བཅུ་པའི་རྒྱ་གར་རྒྱལ་ཡོངས་སློབ་གྲྭའི་ཚན་རིག་དང་ཨང་རྩིས་འགྲེམས་སྟོན Rashtriya Bal Vigyanik Pradarshani ཞེས་པའི་ནང་ཚུད་ཐབས་སུ་དྲག་འདེམས་ཀྱིས་རྒྱལ་ཡོངས་ཤེས་ཡོན་ཞིབ་འཇུག་དང་སྦྱོང་བརྡར་ལྷན་ཚོགས་སུ་སྤྱན་འབུལ་ཞུས་བཞག། ཕྱི་ཚེས་བཅུ་བཞི་ཉིན་འགྲེམས་སྟོན་མང་ཚོགས་ལ་གཟིགས་འབུལ་ཆེད Uttarakhand མངའ་སྡེའི་ཚན་རིག་དང་འཕྲུལ་ཆས་ལྷན་ཚོགས་ཀྱི་ངེས་སྟོན་པ Durgesh Pant ལགས་ནས་དབུ་འབྱེད་གནང་བ་ལྟར་ཉེ་སྐོར་གྱི་བོད་སློབ་དང་དགོན་སྡེ་ཁག་གི་སློབ་གྲྭའི་སློབ་ཕྲུག་རྣམས་ནས་འགྲེམས་སྟོན་ལ་ལྟ་ཞིབ་ཀྱིས་བློ་སྐྱེད་གང་ལེགས་ལེན་ཐུབ་པ་བྱུང་ཡོད་པའི་སྐོར་ཤེས་རིག་ལས་ཁུངས་ནས་གསུངས་བཞག། ཐེངས་འདིའི་འགྲེམས་སྟོན་གྱི་ཐོག་ལ་ཨ་མི་རི་ཀའི་རོགས་ཚོགས། USAID། ཀྱིས་དཔལ་འབྱོར་གྱི་མཐུན་འགྱུར་གནང་ཡོད་འདུག། ཡང་གནས་ཚུལ་གཞན་ཞིག་ནང། ཨ་མི་རི་ཀས་རྒྱ་ནག་ཐོག་འཛིན་པའི་སྲིད་བྱུས་འཛིན་ཕྱོགས་ནི། དེ་སྔའི་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཟུར་པ་ཀི་སིན་ཇེར་ཡིས་ཕྱི་འབྲེལ་གནང་སྟངས་ཀྱི་རྣམ་དཔྱོད་དང་མཚུངས་པ་ཞིག་དགོས་ཀྱི་རེད་ཅེས་རྒྱ་ནག་གི་ཕྱི་འབྲེལ་མི་སྣ་མཐོ་གྲས་ཝང་དབྱི་ཡིས་བཤད་བཞག། ད་ལྟའི་ཆར་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀས་ཡུལ་གྲུ་གཉིས་ཀྱི་མཐུན་འབྲེལ་བསྐྱར་གསོ་ཡོང་ཐབས་སུ་འབད་བརྩོན་བྱེད་བཞིན་པ་རེད། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཟུར་པ་ཧན་རི་ཀི་སན་ཇེར་ཡིས། སྲིད་འཛིན། རི་ཆར་ནེག་སན་དང། སྲིད་འཛིན། ཇེ་རིལ་ཕོར་རྣམ་གཉིས་ཀྱི་སྐབས་ཕྱི་སྲིད་དྲུང་ཆེ་དང་རྒྱལ་ནང་བདེ་སྲུང་གི་སློབ་སྟོན་པའི་ཐུགས་འགན་བཞེས་ཡོད་པ་རེད་ལ། ཁོང་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ནང། རྒྱ་ནག་དང་ཨ་མི་རི་ཀའི་མཐུན་འབྲེལ་སླར་གསོ་གནང་མཁན་གྱི་མི་སྣ་གཙོ་བོ་ཞིག་ཡིན་པ་རེད། དགུང་གྲངས་བརྒྱ་ལ་སོན་པའི་ཕྱི་སྲིད་དྲུང་ཆེ་ཟུར་པ་ཀི་སིན་ཇར་ཁོང། ལས་གནས་ནས་འཁྱུར་བའི་རྗེས་འཆར་ཅན་རྒྱ་ནག་ཏུ་ཕེབས་ཀྱི་ཡོད་པ་དང་བདུན་ཕྲག་འདིའི་ནང་ཡང་ཁོང་རྒྱ་ནག་ཏུ་ཕེབས་ཡོད་ཀྱང་ཁོང་ཨ་མི་རི་ཀའི་གཞུང་གི་སྐུ་ཚབ་ཀྱི་ངོ་བོའི་ཐོག་ནས་ཕེབས་པ་ཞིག་མིན་ཞེས་གསུངས་བཞག་རྒྱ་ནག་གི་ཕྱི་དོན་ལས་དོན་གཞུང་དོན་ཁང་གི་འགན་འཛིན་དང། ཕྱི་སྲིད་བློན་ཆེན་ཟུར་པ་ཝང་ཡིས་ཀི་སིན་ཇར་ཁོང་རྒྱ་ནག་གི་གྲོགས་པོ་རྙིང་པ་ཞིག་རེད་ཞེས་བཤད་པའི་ཐོག་ཁོང་གིས་ཨ་མི་རི་ཀ་དང་རྒྱ་ནག་ཡུལ་གྲུ་གཉིས་དབར་ཕན་ཚུན་གོ་རྟོགས་འཕེལ་རྒྱས་གཏོང་རྒྱུར་ཞབས་འདེགས་ཆེན་པོ་བསྒྲུབས་ཡོད་པ་བཤད་བཞག་དེ་བཞིན་ཝང་ཡིས་ཨ་མི་རི་ཀས་རྒྱ་ནག་ཐོག་འཛིན་པའི་སྲིད་བྱུས་འཛིན་པའི་སྐབས་ཕྱི་སྲིད་དྲུང་ཆེ་ཟུར་པ་ཀི་སིན་ཇར་ཡི་རྣམ་དཔྱོད་དང། སྲིད་འཛིན་དམ་པ་ནེག་སོན་ཡི་བློ་སྟོབས་དེ་འདྲ་ཞིག་ཨ་མི་རི་ཀ་ལ་དགོས་ཀྱི་ཡོད་པ་རེད་ཅེས་ཀི་སིན་ཇར་དང་ལྷན་དུ་མཇལ་འཕྲད་གནང་པའི་སྐབས་བཤད་བཞག་བདུན་ཕྲག་འདིའི་ནང་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་སླར་གསོ་ཡོང་ཐབས་སུ་ཨ་མི་རི་ཀའི་ཕྱི་འབྲེལ་མི་སྣ་རྒྱ་ནག་ཏུ་ཕེབས་མཁན་ཀི་སིན་ཇར་ཙམ་མིན་པར། སྲིད་འཛིན་ཇོ་བྷེ་ཌན་མཆོག་གི་དམིགས་བསལ་སྐུ་ཚབ། ཕྱི་སྲིད་དྲུང་ཆེ་ཟུར་པ་ཇོན་ཁེ་རི་མཆོག་ཀྱང་རྒྱ་ནག་ཏུ་ཕེབས་ནས་རེས་གཟའ་ཟླ་བ་ནས་བཟུང་པེ་ཅིང་དུ་རྒྱ་ནག་གི་དཔོན་རིགས་དང་ལྷན་དུ་གནམ་གཤིས་འགྱུར་ལྡོག་ལ་གདོང་ལེན་བྱ་ཕྱོགས་དང་ཡུལ་གྲུ་གཉིས་ཀྱི་དབར་གྲོས་མོལ་བསྐྱར་གསོ་ཡོང་ཐབས་སོགས་ཀྱི་ཐད་ལ་གྲོས་མོལ་གནང་ཡོད་འདུག་དེ་བཞིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ལས་ཐོག་ཨན་ཐྲོ་ནི་སྦིལ་ཀན་མཆོག་ཀྱང་ཟླ་བ་སྔོན་མ་རྒྱ་ནག་ཏུ་ཕེབས་ཡོད་པ་རེད། ཡང་གནས་ཚུལ་གཞན་ཞིག་ནང། ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏྲན་མཆོག་གི་དམིགས་བསལ་སྐུ་ཚབ་ཕྱི་སྲིད་དྲུང་ཆེ་ཟུར་པ་ཇོན་ཁེ་རི་མཆོག་གིས་ཉི་མ་གསུམ་རིང་རྒྱ་ནག་གི་དབུ་ཁྲིད་རྣམས་དང་ལྷན་དུ་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་བཀའ་མོལ་གནང་བའི་མཇུག་འབྲས་སུ། ད་དུང་གནད་དོན་འདིའི་ཐད་གན་ཡིག་འཇོག་རྒྱུར་ཕན་ཚུན་ཡིད་ཆེས་འཕེར་བའི་ཕྱག་ལས་མང་ཙམ་གནང་དགོས་པའི་སྐོར་གསུངས་བཞག་དེ་ཡང་ཁ་ས་རོལ་དྲ་གསར་འགྱུར་ལས་ཁང་གིས་པེ་ཅིང་ནས་གནས་ཚུལ་སྤེལ་བར་གཞིགས་ན། ཨ་མི་རི་ཀའི་དམིགས་བསལ་སྐུ་ཚབ་ཇོན་ཁེ་རི་མཆོག་གིས་ཁོང་དང་ཁོང་གི་ཕྱག་རོགས་རྣམས་རྒྱ་ནག་ལ་ཕེབས་དགོས་དོན་ནི། སྔ་ལོ་ཕྱི་ཟླ་བརྒྱད་པ་ནས་བཟུང་གནམ་གཤིས་འགྱུར་ལྡོག་ལ་གདོང་ལེན་བྱ་ཕྱོགས་ཀྱི་གནད་དོན་དེ་འགག་ནས་བསྡད་པ་དེ་བསང་ཐབས་སུ་ཡོང་བ་ཡིན། སྔ་ལོ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་ནན་སི་ཕི་ལོ་སི་མཆོག་ཐའེ་ཝན་དུ་ཕེབས་པའི་རྗེས། རྒྱ་ནག་གིས་གནད་དོན་འདི་ཐད་གྲོས་མོལ་བྱ་རྒྱུ་གནས་སྐབས་མཚམས་འཇོག་བྱས་ཡོད་པ་རེད། བྱས་ཙང་ང་ཚོ་འདི་གར་དངོས་སུ་ཡོང་ནས་གྲོས་མོལ་བྱས་ནས་གྲུབ་འབྲས་ཤིག་ཡོང་བའི་རེ་བ་བྱེད་ཀྱི་ཡོད་ཅེས་གསར་འགོད་པར་ཁ་ས་གསུངས་བཞག་དེ་བཞིན་ཁོང་གིས་འདི་ལོའི་ལོ་མཇུག་ཏུ་དུ་བའི་ནང། COP28 ཞེས་པའི་རྒྱལ་སྤྱིའི་གནམ་གཤིས་འགྱུར་ལྡོག་གི་ལྷན་ཚོགས་མ་འཚོགས་པའི་གོང། རྒྱ་ནག་དང་ལྷན་ཚོགས་མང་ཙམ་གནང་རྒྱུ་དེ་ནི་གལ་འགངས་ཆེ་བ་ཞིག་རེད་ཅེས་གསུངས་བཞག་དེ་བཞིན་ཇོན་ཁེ་རི་མཆོག་གིས་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲང་ལ་གནམ་གཤིས་འགྱུར་ལྡོག་གི་གནད་དོན་ནི་འཛམ་གླིང་སྤྱི་ལ་ཉེན་ཁ་ཡོད་པའི་དཀའ་ངལ་ཞིག་ལ་སོང། གནད་དོན་འདི་བཞིན་ཨ་མི་རི་ཀ་དང་རྒྱ་ནག་གི་དབར་གནད་དོན་གཞན་གྱི་ཐོག་དཀའ་རྙོག་ཡོད་པ་དང་མ་བསྲེ་བར་ལོགས་སུ་ཕྱག་ལེན་གནང་རྒྱུ་དེ་གལ་འགངས་ཆེ་བ་ཡིན་ལུགས་གསུངས་བཞག།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་ཀྱི་འགྱུར་ལྡོག་དང་བསྟུན་ནས། བོད་རིགས་གཞོན་སྐྱེས་ཚོས་ལས་འགུལ་གྱི་ནུས་པ་གོང་མཐོར་གཏོང་དགོས་གལ་ཆེ་བ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་ལགས་ཀྱིས་གསུངས་ཡོད་པའི་སྐོར། རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ད་སྐབས་འཛམ་གླིང་ཁྱོན་ཡོངས་ནས་རྒྱ་ནག་དམར་ཤོག་གཞུང་ལ་ལྟ་ཚུལ་ཐད་འགྱུར་ལྡོག་ཆེན་པོ་འགྲོ་བཞིན་ཡོད་པའི་དུས་སྐབས་འདིར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྣེ་ཁྲིད་པའི་བཀའ་ཤག་གི་ངོས་ནས་བཞུགས་སྒར་རྡ་རམ་ས་ལར་རྒྱལ་ཁབ་འདྲ་མིན་བཅུ་དྲུག་ནས་བོད་རིགས་གཞོན་སྐྱེས་བརྒྱ་ཙམ་ཞིག་ལྷན་འཛོམས་ཐོག་མ་འོངས་བོད་ཀྱི་འཐབ་རྩོད་དང་འབྲེལ་བའི་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་ཞེས་པ་ཞིག་བསྐོང་ཚོགས་གནང་ཡོད་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་ལགས་ནས་ཐེངས་འདིའི་རྒྱལ་སྤྱིའི་རང་བཞིན་གྱི་ཚོགས་ཆེན་ཐོག་གཏམ་བཤད་པ་གཙོ་གྲས་ཤིག་ཡིན་འདུག་པ་དང། ཁོང་གིས་རྒྱ་ནག་དམར་ཤོག་ནི་དེང་སྐབས་རྒྱལ་སྤྱིའི་སྤྱི་ཚོགས་ལ་ཉེན་ཁ་བཟོ་མཁན་གྱི་སྲིད་གཞུང་ལ་ངོས་འཛིན་བྱེད་ཀྱི་ཡོད་པ་མངོན་གསལ་དོད་དུ་འགྲོ་བཞིན་ཡོད་པའི་སྐབས་དང་བསྟུན་བོད་རིགས་གཞོན་སྐྱེས་ཚོས་སོ་སོའི་གནས་ཡུལ་རྒྱལ་ཁབ་ཁག་ནང་བོད་དོན་འཐབ་རྩོད་དང་འབྲེལ་བའི་ལས་འགུལ་གྱི་ནུས་པ་གོང་མཐོར་གཏོང་དགོས་པ་གསུངས་ཀྱི་འདུག།
ངའི་གི་ལྟ་ཕྱོགས་བྱས་པ་ཡིན་ན་ཨ་ནི་དེང་སང་གི་གཅིག་གི་རྒྱལ་སྤྱི་གི་གནས་སྟངས་དང་རྒྱ་ནག་གི་གནས་སྟངས་དེ་ཚོར་བལྟས་པ་ཡིན་ན། འདས་པའི་ལོ་སུམ་ཅུ་བཞི་བཅུ་ནང་ལ་ཨ་ནི་རྒྱལ་སྤྱིའི་གི་ཆབ་སྲིད་ཁོར་ཡུག་བོད་བོད་ཀྱི་འཐབ་རྩོད་ཐོག་ལ་རྒྱལ་སྤྱིའི་ཁོར་ཡུག་དེ་ཡང་བཟང་དུ་ཞེ་དྲག་ཕྱིན་བཞག་ཟེར། དེ་འདྲ་ཡིན་ཙང་ང་རང་ཚོ་གི་བོད་བོད་ཀྱི་འཐབ་རྩོད་ཐོག་ལ་རེ་བ་ཆེན་པོ་ཅིག་ཤར་ཡག་གི་དུས་ཚོད་དུས་ཚོད་རེད་འདུག་དེ་འདྲ་ཡིན་ཙང་ང་རང་ཚོ་བོད་བོད་ཀྱི་བོད་མིའི་ཐོག་ནས་བློ་བསྒྲིམས་ཏེ་སེམས་ཤུགས་མ་བརླག་པར་བྱས་ཏེ་དཀའ་ལས་ཞིག་རྒྱབ་ཐུབ་ཡོད་ན་ང་རང་ཚོའི་འཐབ་རྩོད་ལ་གོ་སྐབས་ཆེན་པོ་ཞིག་རག་འདུག། འཛམ་གླིང་ཁྱོན་ཡོངས་སུ་དང་བླངས་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཤུགས་ཆེ་རུ་གཏོང་རྒྱུ་ནི་སྐབས་བཅུ་དྲུག་པའི་བཀའ་ཤག་གི་དགོངས་དོན་གཙོ་བོ་དེ་ཞིག་ཡིན་པ་དང་ཨོ་སི་ཏྲེ་ལི་ཡ་གནས་བཞུགས་གདོང་འདུས་སྐྱིད་འཛོམས་ལགས་ནི་ཨོ་གླིང་རྒྱལ་སྤྱིའི་ཉེས་ཡངས་ཚོགས་པའི་ཐབས་ཇུས་ལས་འགུལ་སྣེ་ཁྲིད་པ་ཡིན་ཞིང་ཁོ་མོས་གཞོན་སྐྱེས་ཚོས་རྒྱུན་དུ་བོད་དོན་ལས་འགུལ་སྤེལ་བའི་སྐབས་སུ། བཟང་ཕྱོགས་ཀྱི་ཤུགས་རྐྱེན་སྤྲད་ཐུབ་པའི་ཁོར་ཡུག་ཞིག་དགོས་རྒྱུ་ནི་གལ་ཆེ་ཡིན་པས་དེ་རྒྱ་གར་ལ་ཡོད་པ་གསུང་གི་འདུག། རྒྱལ་ཁབ་མང་པོ་ཞིག་གི་ལྟ་དེ་རིང་ཁ་སང་གཉིས་མེད་ཀྱི་རྒྱ་ནག་ཟེར་མཁན་དེ་འབྲེལ་བ་གལ་ཆེན་པོ་ཡིན་པ་དེ་དུས་སང་རྒྱ་གར་མཐོང་གི་ཡོད་རེད་བ། དེ་ཡིན་དུས་ད་ང་ཚོ་དེ་ལ་དེ་རེད་ང་ཚོ་རྒྱ་གར་གཞུང་དང་འབྲེལ་བ་ཡག་པོ་རེད་ང་ཚོའི་ངོས་ནས། རྒྱ་གར་གཞུང་མཉམ་པོ་ལ་འབྲེལ་བ་ཤུགས་ཆེ་རུ་བཏང་ད་དེ་ནང་བཞིན་ཨ་ནི་ང་རང་ཚོ་ཡོད་སའི་རྒྱལ་ཁབ་ད Australia ཨ་མ་རི་ཀ Canada ད England འདི་ཚོ་ཚང་མའི་ནང་ལ་རྒྱ་གར་ཕོན་ཆེན་པོ་ཞེ་པོ་ཡོད་རེད་བ། རྒྱ་གར་གྱི diaspora ནང་དུ་བ་རྒྱ་གར་གྱི་ད་གང་འདྲ་སྤྱི་ཚོགས་དཔེ་ཤུགས་ཆེན་པོ་རེད་ཁོ་ཚོ་ལ་ནུས་པ་དཔེ་ཡོད་རེད། གང་ཡིན་ཟེར་ན་རྒྱ་གར་གཞུང་འདིའི་གི་ཞལ་འདེབས་རྒྱག་མཁན་མང་པོ་ཅིག་ཕྱིའི་རྒྱལ་ཁབ་ཁག་གི་རྒྱ་གར་ཚོས་གི་ཞལ་འདེབས་རྒྱབ་སྐྱོར་ནུས་ཤུགས་སྤྲད་ཀྱི་ཡོད་རེད། རྒྱུན་དུ་སོ་སོའི་གནས་ཡུལ་རྒྱལ་ཁབ་ཀྱི་གནས་སྟངས་དང་ལངས་ཕྱོགས་ལ་གཞིགས་པའི་བོད་དོན་ལས་འགུལ་སྤེལ་རྒྱུ་གལ་ཆེ་ཡིན་ནའང་རྟག་ཏུ་གཞིས་བྱེས་བོད་མི་ཡོངས་ལ་ཛ་དྲག་གི་ལས་འགན་གཙོ་བོ་ཞིག་ཡོད་པ་ནི་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་སོགས་མི་ཉམས་རྒྱུན་འཛིན་ཐོག་ཡ་རབས་སྤྱོད་བཟང་དང་འཇོན་ཐང་དེ་དག་ལག་ལེན་གྱི་ཐོག་ནས་ཀུན་གྱི་མདུན་སར་མངོན་ཐུབ་པ་བྱ་རྒྱུ་དེ་ཡིན་ཞིང་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ཀྱིས་ཐེངས་འདིའི་ཚོགས་ཆེན་ཐོག་བོད་ཀྱི་ལེགས་བྱང་དང་བོད་མིའི་ངོ་བོ། བྱུང་རབས་ལོ་རྒྱུས་བཅས་ཀྱི་ཐོག་གསུང་བཤད་གནང་ཡོད་པ་རེད། འཛམ་བུ་གླིང་གི་ས་ཆ་འདྲ་མིན་པའི་ནང་ནས་ཕེབས་མཁན་གཞོན་ནུ་དེ་ཚོ་ཚང་མ་སོ་སོ་ཚོའི་ས་ཆ་ལ་ཕེབས་འགྲོ་དུས་ཨ་ནི་སོ་སོ་ཚོའི་ས་གནས་ཀྱི་གལ་ཆེའི་མི་སྣ་དང། ཆབ་སྲིད་པ་དང་དེ་ནང་བཞིན་གྱི་ད think tank ཟེར་དུས་ཨ་ད་ཅིག་ག་རེ་ཟེར་དགོས་རེད་བསམ་བློ་བཏང་སྡོད་མཁན་གྱི་ད་གལ་ཆེའི་མི་སྣ་དེ་ཚོ་མཉམ་དུ་ནམ་རྒྱུན་ནས་འབྲེལ་བ་བྱས་ནས། ཁོ་ཚོས་ཀྱི་བོད་དོན་གྱི་རྒྱབ་གཅིག་གི་གནས་ཚུལ་ཆ་ཚང་ཤེས་ཐུབ་པ་ཅིག་བཟོས་ནས་དེ་འདྲའི་བརྒྱུད་ནས་ཨ་ནི། བོད་དོན་དེ། ད་འཛམ་བུ་གླིང་རྒྱལ་སྤྱིའི་སྡིངས་ཆ་སྒང་ལ་སླེབས་ཐུབ་ཡས་དང་དེ་ལ་སྐུལ་ལྕག་ཅིག་ཐེབས་ཐུབ་ཡས།
རྒྱ་ནག་གཞུང་གིས་བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་སུ་ཡིན་པའི་སྐོར་ད་བར་རྒྱལ་སྤྱིའི་སྟེང་འཁྱོག་བཤད་སྣ་ཚོགས་ཤིག་བྱས་དང་བྱེད་མུས་ཡིན་པར་བརྟེན། བོད་དོན་འཐབ་རྩོད་ཀྱི་ཞུ་གཏུག་ལས་འགུལ་རྒྱལ་སྤྱིའི་སྟེང། གྲུབ་འབྲས་ལྡན་པ་ཞིག་ཡོང་བར་བོད་ཀྱི་དངོས་ཡོད་ལོ་རྒྱུས་དང་རྒྱལ་སྤྱིའི་སྟེང་བོད་ཀྱི་ཁྲིམས་དོན་གནས་བབ་ཁ་གསལ་ཞུ་གཏུག་བྱ་རྒྱུ་དེ་ཡིན་པ་རེད། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ནས་ཉིས་སྟོང་བཅུ་གཅིག་བར་བོད་གཞུང་དགའ་ལྡན་ཕོ་བྲང་ཡིག་ཚང་གི་ཁྲིམས་ཀྱི་སློབ་སྟོན་པ་ལོ་རྒྱུས་སྨྲ་བ་སྐུ་ཞབས Michael Van Praag ལགས་ཀྱིས་ཞུ་གཏུག་ལས་འགུལ་སྤེལ་བའི་སྐབས་ཁྲིམས་ཐོག་ནས་བོད་དོན་གནས་བབ་འགྲེལ་བརྗོད་བྱེད་རྒྱུ་གལ་ཆེ་ཡིན་པ་གསུང་གི་འདུག། Each Tibetan youth is an ambassador for Tibet། ད་སྐབས་འཛམ་གླིང་གི་ཡུལ་གྲུ་ཁག་ནང་བོད་མི་གཞོན་སྐྱེས་སློབ་སྦྱོང་བྱེད་མཁན་དང་ལས་ཀ་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད། གཞོན་སྐྱེས་དེ་ཚོ་ནི་བོད་མི་ཡི་ངོ་ཚབ་ཡིན་པས་ཚང་མར་སོ་སོར་འཁྲི་བའི་འོས་འགན་རེ་ཡོད། ལྷག་དོན་དུ་རྒྱལ་སྤྱིའི་སྲིད་གཞུང་ཁག་དང་གསར་འགོད་པ་མང་ཚོགས་སོགས་ཀྱི་ཁྲོད། ཞུ་གཏུག་ལས་འགུལ་སྤེལ་སྐབས་ཁྲིམས་ཐོག་ནས་བོད་ཀྱི་གནས་བབ་འགྲེལ་བརྗོད་བྱེད་རྒྱུ་ཡི་འོས་འགན་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཡང་བོད་མིའི་གཞུང་ཞབས་ཟུར་པ་བཀྲ་ཤིས་ཕུན་ཚོགས་ལགས་ཀྱིས་འདས་པའི་མི་ལོ་སུམ་ཅུ་སོ་བརྒྱད་ཙམ་ཞིག་བཙན་བྱོལ་བོད་གཞུང་གི་ནང་དྲུང་ཆེ་ཆུང་ལ་སོགས་པའི་ལས་གནས་འདྲ་མིན་ཐོག་ཞབས་ཕྱི་ཞུས་ཡོད་ཅིང་ཁོང་གིས་བོད་ནང་གི་ཛ་དྲག་གནས་སྟངས་ཀྱི་དུས་སྐབས་འདིར་བོད་མིའི་སྒྲིག་འཛུགས་ཀྱིས་དབུ་མའི་ལམ་གྱི་སྲིད་བྱུས་ལག་བསྟར་བྱེད་མུས་ཡིན་པ་དེར་གཞོན་སྐྱེས་ཚོས་རྒྱབ་སྐྱོར་བྱ་རྒྱུ་ནི་བོད་དོན་འཐབ་རྩོད་དང་འབྲེལ་བའི་འོས་འགན་ཞིག་ཡིན་པ་འགྲེལ་བརྗོད་གནང་བྱུང། ང་ཚོས་དེ་དབུ་མའི་ལམ་གྱི་སྲིད་བྱུས་གཏན་འབེབས་གནང་བྱས་དེའི་ནང་ལ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་གང་ལྟར་རྩ་ཁྲིམས་ཀྱི་སྒྲོམ་གཞིའི་ནང་ལ་བོད་ཆོལ་ཁ་གསུམ་གཅིག་ཏུ་བསྒྲིལ་བའི་གི་གང་ལྟར་ང་ཚོའི་མིང་དོན་མཚུངས་པའི་རང་སྐྱོང་གི་གོ་སྐུ་ཚུན་ལ་གཞུང་ནས་དེ་རྩོད་ལེན་གནང་དགོས་དེའི་ཐོག་ལ་ང་ཚོ་ཚང་མས་ཤུགས་སྣོན་བརྒྱབ་བྱས་ཁང་པ་གཅིག་རྒྱབ་གཅིག་གནོན་བྱས་ནས་བྱེད་གོ་སྐུ་ཚུན་གྱི་ཁ་ཚང་འདུག་ཟེར་བྱས་པ་ཡིན་ད་རང་ཡིན་མེད་འགྲོ་བྱས་ད་ལམ་གཅིག་དེ་རེད། གཉིས་པ་དེ་ནི་ད་ལྟ་གཞན་དག་གཙོ་མི་ཧུར་ཐག་པ་གནང་འདུག་ལ་དོན་དོན་དོན་མུ་དེ་ནི་ཧུར་ཐག་གཙོ་ཆེ་ཤོས་དེ་རྡོག་རྩ་གཅིག་སྒྲིལ་བྱས་རྗེས་གནང་དགོས་ཏེ་ཡག་པོ་ཞུ་སོགས་ད་ངས་ཞུ་ཡ་ད་ག། གཞན་ཡང་འདི་ཚེས་བཅོ་བརྒྱད་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་ཐོག་བཀའ་སློབ་ཕེབས་པའི་ནང། བོད་ཀྱི་གནད་དོན་དེ་ཆབ་སྲིད་ཙམ་མིན་པར་འཛམ་གླིང་སྤྱི་དང་འབྲེལ་བ་ཡོད་པ་བཀའ་གནང་འདུག་པ་མ་ཟད་བོད་རིགས་གཞོན་སྐྱེས་ཚོས་བོད་ཀྱི་ཆོས་དང་སྐད་ཡིག་རིག་གཞུང་བཟང་པོ་དེ་དག་མི་ཉམས་རྒྱུན་འཛིན་གནང་དགོས་གལ་ཆེ་བའི་སྐོར་བཀའ་སློབ་ཕེབས་ཡོད་པ་རེད།

Republica དང Himalayan ཞེས་པ་སོགས་གསར་ལས་ཁང་ཁག་གི་གནས་ཚུལ་སྤེལ་དོན་ལྟར་ན། གསོལ་མགྲོན་ཁང་དེའི་དབུ་འབྱེད་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོར་བལ་ཡུལ་གཞུང་གི་རིག་གཞུང་དང་ཡུལ་སྐོར་སྤྲོ་འཆམ་ཞི་བའི་མཁའ་ལམ་སྐྱེལ་འདྲེན་གྱི་བློན་ཆེན་སུ་དཱན་ཀི་ར་ཏི་ཇིའུ་མཆོག་དང་དེའི་དྲུང་ཆེ་སུ་རེཤ་ཨ་ཏི་ཀ་རི་ཇིའུ་སོགས་ཆེས་མཐོའི་མི་སྣ་ཁག་གདན་ཞུས་ཀྱིས་དབུ་འབྱེད་མཛད་སྒོ་གནང་འདུག་ཡང་ཁེ་ས་ཕྱི་ཚེས་བཅུ་དགུ་ཉིན་བོད་པའི་སྐུ་མགྲོན་གྲངས་ཉིས་བརྒྱ་ལྔ་བཅུ་ལྷག་གདན་ཞུས་ཀྱིས་གོང་དང་མཚུངས་པའི་མཛད་སྒོ་གནང་འདུག། ཡང་གསོལ་མགྲོན་ཁང་དེ་ནི་ཐའེ་ལེན་གྱི་མགྲོན་ཁང་དང་ས་ཁང་ཡར་རྒྱས་གོང་འཕེལ་གཏོང་མཁན་གྱི་ཁེ་གཉེར་ལས་ཁང་ཆེ་གྲས་ཡིན་པ Dusit ཀྱི་སྤྱིའི་མིང་ཐོག་འོག་གཟའ་ཟླ་བའི་ཉིན་བལ་ཡུལ་གྱི་རྒྱལ་ས་ཀཏ་མན་ཌུའི་ལ་ཟིམ་པཱཊ་ཞེས་པའི་ས་གནས་ལ Dusit Princess Kathmandu། ཞེས་པའི་ཚད་མཐོའི་གསོལ་མགྲོན་ཁང་དང་སྤྲོ་སྐྱིད་ཁང་དེ་དག་དབུ་འབྱེད་གནང་ཡོད་པ་དང་དེ་ནི་གཙོ་བོ་ཚོང་པ་དང་ཡུལ་སྐོར་སྤྲོ་འཆམ་པ་ཚོར་དམིགས་ནས་བཟོ་སྐྲུན་གནང་བ་ཞིག་ཡིན་འདུག་དེའི་ནང་ཁང་མིག་བརྒྱ་དང་བདུན་དང་ཆེས་མཐོའི་མི་སྣ་ཁག་བཞུགས་སའི Presidential Suite འམ་ཁང་མིག་ཆེ་བ་ཞིག་ཀྱང་ཡོད་འདུག་མགྲོན་ཁང་དེའི་རྩེ་ཐོག་ལ Sky Lounge ཞེས་ངལ་གསོ་ཁང་ཞིག་ཡོད་པ་དེ་ནས་རྒྱལ་ས་ཀཱཏ་མ་ཀྲུ་ཡོངས་རྫོགས་མཐོང་གི་ཡོད་པ་དང་ཡང་ཆུ་རྐྱལ་རྒྱག་ས་སོགས་ཆུ་རྫིང་ཞིག་ཀྱང་ཡོད་འདུག་གསོལ་མགྲོན་ཁང་དེའི་ནང་མི་གྲངས་ཉིས་བརྒྱ་ལྔ་བཅུ་ཤོང་བའི་ཞབས་བྲོ་ཁང་ཆེ་བ་ཞིག་དང་མི་གྲངས་སུམ་ཅུ་སོ་ལྔ་ནས་བཞི་བཅུ་བར་ཤོང་བའི་ཚོགས་ཁང་ཆུང་བ་ཞིག་ཀྱང་ཡོད་འདུག་གསོལ་མགྲོན་ཁང་དེའི་སྦྱིན་བདག་དང་ཚོགས་གཙོ་བླ་མ་བསྟན་འཛིན་བཟོད་པ་ལགས་ཀྱིས། ང་ཚོས་སྐུ་མགྲོན་ཚང་མ་འཛམ་གླིང་གི་ཡང་རྩེ་དང་གངས་རི་ཇོ་མོ་གླང་མ་དེ་བཞིན་སངས་རྒྱས་བཅོམ་ལྡན་འདས་སྐུ་བལྟམས་སའི་གནས་ལ་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན་ལ། གསོལ་མགྲོན་ཁང་དེ་ནི་མཛེས་སྡུག་ལྡན་པའི་བལ་ཡུལ་གྱི་ཡུལ་ལྗོངས་དང་བལ་ཡུལ་གྱི་གནའ་བོའི་རིག་གཞུང་ཕྱུག་པའི་དཀྱིལ་ལ་ཡོད་སྟབས་གསོལ་མགྲོན་ཁང་དེར་བཞུགས་མཁན་ཡོངས་ལ་ལོ་མང་རིང་དྲན་གསོ་གནང་རྒྱུའི་ཉམས་མྱོང་ཡོང་རྒྱུ་ཡིན་ལུགས་ཀྱང་གསུངས་འདུག་ཡང་གསོལ་མགྲོན་ཁང་དེའི་འགན་འཛིན་དང་སྦྱིན་བདག་གཞན་ཞིག་ཡིན་པ་བླ་མ་རྡོ་རྗེ་རྒྱལ་མཚན་ལགས་ཀྱིས Dusit Princess Kathmandu ཞེས་པའི་གསོལ་མགྲོན་ཁང་དེ་ད་ལོ་སྒོ་ཕྱེ་ཐུབ་པར་དགའ་ཚོར་ཆེན་པོ་བྱུང་ལུགས་དང་ད་ཆ་བལ་ཡུལ་ན་ཡུལ་སྐོར་སྤྲོ་འཆམ་པ་ཇེ་མང་དུ་སླེབས་བཞིན་པ་དང་བསྟུན་ནས་མགྲོན་ཁང་འདིའི་ངོས་ནས་བལ་ཡུལ་ན་ཡུལ་སྐོར་སྤྲོ་འཆམ་པའི་ལས་དོན་རྒྱ་སྐྱེད་ཆེད། ས་གནས་མི་མང་རྣམས་ལ་ལས་ཀ་སོགས་གསར་སྐྲུན་དང་ཡུལ་སྡེའི་གནའ་བོའི་ཤུལ་བཞག་རིག་གནས་དངོས་རྫས་ཁག་སྟོན་པ་བརྒྱུད་ནས་བརྡར་གཏོད་གཏོང་རྒྱུ་ཡིན་ལུགས་སོགས་གསོལ་མགྲོན་ཁང་དེ་དབུ་འབྱེད་མཛད་སྒོའི་ཐོག་གསུངས་ཡོད་པའི་གནས་ཚུལ་འདུག། གསོལ་མགྲོན་ཁང་གསར་པ་དབུ་འབྱེད་གནང་བ་དེའི་སྐོར་སྦྱིན་བདག་བསྟན་འཛིན་བཟོད་པ་བླ་མ་ལགས་ལ་ཞལ་པར་བརྒྱུད་ནས་འདྲི་ཞུས་སྐབས་ཁོང་གིས་གསུངས་དོན། ད་ང་ཚོའི་གི་ཡང་འདི་མགྲོན་ཁང་གསར་པ་དེ་འདི་ཡང་འདི་ཉིས་སྟོང་ཨེ་སི International དུ་ད་ལྟ་ང་ཚོའི་ཐའི་ལེན་གི Brand Dusit International མཉམ་དུ Tie Up བྱས་རྗེས་ང་ཚོས་ང་ཚོའི་གི Brand རྭ་ཅོ་དེ Dusit Princess རེད། དེ་ཉིས་སྟོང་བཅུ་དྲུག་ལ་འགོ་བཙུགས་པ་རེད། ཉིས་སྟོང་བཅུ་དྲུག་ལ་འགོ་བཙུགས་རྗེས་དེ་དེ་དམིགས་ཡུལ་གཙོ་བོ་དེ་པཱ་ལགས་པཱ་དམ་པ་པཱ་ཐུབ་བསྟན་དཔལ་འབྱོར་ལགས། པཱ་ལགས་ཁོ་རང་གི་སྟབས་བདེ་གི་དམིགས་ཡུལ་དང་ཨ་ནི་པཱ་ལགས་ཁོ་རང་གི་བློ་ཁོག་དང་དེ་གང་ག་བྱས་ནས་ཕྱག་ལས་དེ་རྩོམ་པ་རེད། རྩོམ་རྗེས་ཉིས་སྟོང་བཅུ་དྲུག་ནས་འགོ་བཙུགས་རྗེས་དངོས་གནས་བྱས་ན་ང་ཚོའི་སྟབས་བདེ་དེ་དངལ་ལ་ཆག་གོ་ད་ལྟ་བྱས་ན་ཉིས་སྟོང་ཉིས་སྟོང་ཉི་ཤུ་རྩ་གསུམ། སྤྱི་ཟླ་བདུན་པའི་ཏ་རིག་བཅུ་བདུན་ལ་སྒོ་ཕྱེ་བ་རེད་དངོས་གནས་བྱས་ན་ལོ་གཉིས་གསུམ་ཅིག་ལ་ཚར་དགོས་བ་ཅིག་རེད་དེ་ནི་ནད་ཡམས་ཀྱི་དོན་དག་དེ་བྱས་རྗེས་ང་ཚོའི་མགྲོན་ཁང་དེའི་ལས་ཀ་གང་གཱ་ལོ་གཉིས་ཅིག་བར་བ་རེད་དེ་བྱས་རྗེས་ཨ་ནི་པ་ལགས་ན་ནིང་སྤྱི་ཟླ་བཞི་པ། ཉིས་སྟོང་ཉི་ཤུ་རྩ་གཉིས་ལ་དགོངས་པ་རྫོགས་པ་རེད་ས་ང་ཚོའི་བསམ་པ་ལ་པ་ལགས་ཡོད་ཤུལ་རིང་ག་གང་ཐུབ་ཐུབ་ཅིག་ཚར་ཚར་ཐུབ་ན་ཟེར་གྱི་བསམ་པ་རེད་དེ་ནས་ཚར་ཐུབ་མ་སོང་དེ་ནས་ད་རིང་ཡང་ད་ལྟ་རིང་ང་ཚོའི་བུ་གའི་དབུ་འབྱེད་དུས་ཚོད་མ་ལ་ང་ཚོའི་པ་ལགས་གྲོགས་པོ་རྙིང་པ་གང་གཱ་དང་མི་གང་གཱ

ད་ལྟ་བཞུགས་སུ་གསོལ་ཡོད་སྐོར་སོགས་མུ་མཐུད་ནས་གསུངས་དོན། ཡེ་ནས་པཱ་ལགས་ཀྱི་སྔོན་མ་ནས་མགྲོན་ཁང་དེ་མ་བརྩིགས་གོང་སྔོན་ནས་པཱ་ལགས་སེམས་ནང་ལ་ག་རེད་ལབ་ན་ལྷ་སའི་གི་ཇོ་བོ་དེ་དེ་འདྲ་གཅིག་པུ་གཅིག་རྐྱང་དེ་བཞག་གི་ཡིན་དམིགས་ཡུལ་དེ་ཡོད་རེད་ཨང་དེས་ང་ཚོའི་ཏང་ང་ཚོའི་བོད་ཡིག་ང་ཚོའི་མགྲོན་ཁང་དེ་ཨང་ཏེ་གེ་གསེར་གྱི Lazimpat ཟེར་སའི་ས་ཆ་དེ་མ་རེད་ཨང་དེ་ལ་ནི་ད་ང་ཚོའི་མགྲོན་ཁང་དེ་མ་བརྩིགས་གོང་སྔོན་ནས་པཱ་ལགས་ཀྱི་སྐུ་དེ་སྔོན་མ་ནས་ལོ་བཅུ་སྔོན་ནས་ཟིག་ཅེས་ད་ལྟ་བཞག་བཞག་ན་ཡག་རེད། ད་ནི་འདི་ང་ཚོའི་འདི་གའི་གཟུགས་བྱུས་དང་གང་ག་ཡག་པོ་ཁུལ་གྱི་དེ་གང་ག་ཡག་པོ་བྱས་འགྲོ་ཐུབ་སོང། དེ་དགའ་པོ་བྱུང་སོང། ད་ནི་པཱ་ལགས་ནམ་རྒྱུན་ཁོ་ར་ནས་ད་པཱ་ལགས་ཁོ་ར་སྔོན་མ་ཁོ་ར་ནས་པཱ་ལགས་ཁོ་ར་མིག་རྒྱང་ཕར་ཐག་རིང་པོ་གཟིགས་ཐུབ་པ་དང་བློ་ཁོག་དང་གང་ག་ཡོད་ཚད་ཕྱག་ལས་དུ་འཛུལ་གང་ག་ང་ཚོའི་བཟོ་གྲྭ་དང་འདི་མགྲོན་ཁང་གཞན་དག་གཉིས་དང། ད་འདི་མགྲོན་ཁང་འདི་མགྲོན་ཁང་གསུམ་པ་རེད་འདི་གང་ག་པཱ་ལགས་ཁོ་རང་གིས་མིག་རྒྱང་དང་བློ་ཁོག་དང་ཨ་ནི་ནམ་རྒྱུན་ཁོ་ར་ནས་པཱ་ལགས་ཁོ་རང་པོ་རྒྱལ་ལགས་དང་དེ་ནས་ཨ་བོ་རྒྱལ་དེ་འདྲས་ཁོ་རང་ལ་མིང་ཞུ་གི་ཡོད་རེད་དེ་བྱས་ནས་པཱ་ལགས་ཀྱི་ཕྱག་ལས་གང་ག་ཁོ་རང་གིས་བཤོམ་གནང་རེད་ད་ང་ཚོའི་བོད་ཀྱི་བླ་དཔོན་ལ་ཕྱུག་པས་དེ་ལས་ཀ་བྱེད་ཐད་རི་ཁ་ཐུག་ལས་ཀ་བྱེད་ལས་ཀ་བྱེད་དེ་བྱེད་ཚུལ་ལས་སླ་བོ་བྱེད་བྱེད་པཱ་ལགས་ཀྱིས་བསམ་ན་ཡོད་དེ་ང་ཚོ་ལས་ཀ

ཐའི་ལེན་གྱི Dusit དེ་བདམས་པ་གནང་སྐོར་གསུངས་དོན། Dusit Thai གི Brand ཅིག་དངོས་རེ་བྱས་ན་ཕྱི་རྒྱལ་ཨ་རི་དང་ཡུ་རོབ་དང Brand དེ་འདྲ་མང་པོ་འདུག་ག་ང་ཚོའི་གི Dusit Dusit མཉམ་པོ tie up བྱེད་དགོས་པའི་རྒྱུ་མཚན་དེ་གང་ཡིན་ཟེར་ན Thai དང་ང་ཚོའི་གི་བོད་དང Nepali གི Duk Study ཚོན་པ་ལ་ཁོ་ཚོའི་གི་འགྲུལ་པ་ལ་སྣེ་ལེན་བྱེད་ཡ་དེ་དེ་གང་ག་འདྲ་པོ་འདྲ་བའི Asian ལུང་པ་ཡིན་ཙང་འགྲུལ་པ་ལ་སྣེ་ལེན་བྱེད་ཡ་དེ་དཔེ་ཡག་པོ་མཐོང་ཙང་ང་ཚོའི་དང་ག་དེ Thai གི Brand Dusit International དེ་ཁོ་རང་ཚོས་ཨ་སྔོན་མ་ཚོམ་གནང་ཡ་དེ་ཕྱི་ལོ་ཅིག་བཅོམ་ན་ཞག་གཅིག་སྟོང་དགུ་བརྒྱ་ཞེ་དྲུག་ཞེ་བརྒྱད་ཅིག་ཡིན་ཟེར་གི་འདུག་ཨ་ནི་དེ་བྱིན་ན་ང་ཚོས་དེ་ང་ཚོས་ཀྱི་ཡག་པོ་མཐོང་ཙང་ང་ཚོས Dusit International དེ་ང་ཚོས་ཁོ་བདམས་པ་ཡིན་ད་ལྟ་དེ Star Construction དེ་ལོ་བརྒྱད་འགོར་སོང། ཡང་བསྟན་འཛིན་བཟོད་པ་ལགས་ཀྱིས་བལ་ཡུལ་ནང་བོད་མིས་སྐར་མ་ལྔ་སྟེང་གི་གསོལ་མགྲོན་ཁང་ཞིག་གསར་འཛུགས་གནང་ཐུབ་པར

གོང་ཞུས་གསོལ་མགྲོན་ཁང་དེའི་སྦྱིན་བདག་བསྟན་འཛིན་བཟོད་པ་ལགས་ལ་ཐུགས་རྗེ་ཆེ་ཞུས་པ་དང་ལེ་ཚན་འདི་ཡང་འདི་གར་མཚམས་འཇོག་ཞུ་གི་ཡིན་ལེ་ཚན་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན།
དེ་རིང་གི་ཕྱི་དྲིལ་ལེ་ཚན་ནང། ཨ་མི་རི་ཀའི་སྲིད་འཛིན་ཇོ་པཱ་ཏན་གཞུང་གིས་འཕྲུལ་རིག་དང་འབྲེལ་བའི་ཐད་རྒྱ་ནག་ལ་འཛིན་པའི་སྲིད་ཇུས་སྤེལ་ཕྱོགས་ཀྱི་སྐོར། ཨ་མི་རི་ཀའི་ནང་འཕྲུལ་ཆས་བཟོ་སྐྲུན་མཁོ་བའི Semiconductor འམ། ཉེ་བའི་རྒྱུ་རྫས་བཟོ་ཚོང་ཁང་གི་འགན་འཛིན་རྣམས་དང་གྲོས་བསྡུར་གནང་ཡོད་པ་རེད། གནད་དོན་འདིའི་སྐོར་བོད་དོན་ལས་འགུལ་ལྟེ་གནས་ཁང་གི་ལས་སྣེ་བ་བློ་བཟང་རྒྱ་མཚོ་སྲི་ཐར་ལགས་སུ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། ཉེ་ཆར་ཨ་མི་རི་ཀའི་སྲིད་འཛིན་ཇོ་སྦའི་ཏན་སྲིད་གཞུང་གིས་འཕྲུལ་རིག་དང་འབྲེལ་བའི་ཐད་རྒྱ་ནག་ལ་འཛིན་པའི་སྲིད་ཇུས་སྤེལ་ཕྱོགས་སྐོར་ཨ་མི་རི་ཀའི་ནང་འཕྲུལ་ཆས་བཟོ་སྐྲུན་ལ་མཁོ་བའི Semiconductor འམ་ཉེ་བའི་རྒྱུ་རྫས་བཟོ་ཚོང་ཁང་གི་འགན་འཛིན་རྣམས་དང་གྲོས་བསྡུར་གནང་ཡོད་པ་རེད། གཞི་རྩའི་ན་ནིང་སྤྱི་ཟླ་དགུ་པའི་ནང་ཨ་མི་རི་ཀའི Biden སྲིད་གཞུང་གིས་འཕྲུལ་ཆས་ཀྱི་སྙིང་ལེབ Chip བཟོ་སྐྲུན་གྱི་རོགས་དངུལ་བགོ་འགྲེམས་ཀྱི་ཁྲིམས་ཡིག་ལག་བསྟར་བྱས་པའི་སྐབས་ཚད་མཐོ་བའི་འཕྲུལ་རིག་དང་འབྲེལ་བའི་རྒྱལ་ཁབ་ཀྱི་བདེ་འཇགས་དང་གསང་བ་སྲུང་སྐྱོབ་ཆེད་འཕྲུལ་ལས་བཟོ་ཚོང་ཁེ་ལས་ཚོས་རོགས་དངུལ་དེ་དག་རྒྱ་ནག་ནང་མ་འཛུགས་བྱེད་མི་ཆོག་པ་མ་ཟད་ལོ་བཅུའི་རིང་རྒྱ་ནག་ནང་ཨ་རིའི་འཕྲུལ་ལས་བཟོ་གྲྭ་སྒོ་ཕྱེ་མི་ཆོག་པ་ཞེས་ལམ་སྟོན་གྱི་ཁྲིམས་སྒྲིག་ཞིག་གསལ་བསྒྲགས་སྤེལ་ཡོད། དེ་ཡང་རྒྱ་ནག་གཞུང་གིས་ཕྱི་འབྲེལ་ཚོང་ལས་དང་ཕྱིའི་འཕྲུལ་རིག་ལག་རྩལ་རྐུ་ཁྱེར་བྱས་པ་སོགས་ཀྱི་སྐོར་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་པ་བློ་བཟང་རྒྱ་མཚོ་སྲི་ཐར་ལགས་ལ་བཀའ་འདྲི་ཁ་ཤས་ཞུས་པ་ཡིན། ད་ལོ་གཅིག་གཉིས་བར་ལ་ཨ་རི་དང་རྒྱ་ནག་གི་བར་ལ་ད Chip War ཞེས་ད Chip War ལབ་དེ་གཙོ་བོ་ག་རེ་ལབ་ན། ད་དེ་འདྲ་གློག་ཀླད་ཀྱི་ནང་ལོགས་ལ Chip ཟེར་བ Chip ཟེར་ན་ད་དེ།

དེ་ཚོའི་བུད་ཡར་རྒྱས་བཏང་ཡག་ལ་གལ་ཆེ་ཤོས་ཅིག་ཨ་ནི Chip དེ་མགྱོགས་པོ་དེ་དགོས་འདུག་ག Chip ག་ལེ་ཡོད་ན་དེ་ཚོ་ཡར་རྒྱས་བཏང་ཐུབ་མེད་དུས་སྐབས་ལ་ཨ་ནི་འདི་ཨ་རི་གི་ད་སོ་སོ་ལུང་པའི་གི་བདེ་འཇགས་དང་བདེ་སྲུང་གི་ཆེད་དུ་ཨ་ནི་ཕྱི་ལོགས་བཙོང་ཆོག་མེད་ལབ་ཡ་གི་གནས་སྟངས་འདི་ཉིས་སྟོང་ཉི་ཤུ་རྩ་གཉིས་ལ་འཆར་ད་འདི་གི་ད་ལོ་གཅིག་ལྷག་ཙམ་འགྲོ་ཡོད་རེད་ད་ད་ནས་ད་འདི་མཚམས་དང་པོ་དེ་བ་ལས་ན་ཁ་ཤས་ཅིག་མ་ཤེས་ཨ་ནི་ཅེལ་ཏེས་ཡ Chip མང་པོ་ཅིག་བཙོང་ཆོག་མ་ཆོག་དེ་འདྲ་གི་གནས་ཚུལ་བྱུང་དུས་སྐབས་ལ་ཨ་ནི་ད་འདི་གི་ཨ་རི་དང་རྒྱ་ནག་གི་ཚོང་ལས་ཀྱི་ནང་ལོགས་ལ་དཀའ་ངལ་ཆེན་པོ་ཆགས་དགོས་ཡ་རྒྱུ་མཚན་གཅིག་དེ་ག་ཐུག་ཡོད་རེད་བསམ་གི་འདུག་ར། ལགས་རེད་བློ་བཟང་ལགས་ད་ད་ད་ཉེ་ཆར་རང Australia ནང་ཆགས་པའི་གི་ཐབས་ཇུས་སྲིད་ཇུས་ལྟེ་གནས་ཁང Australian Strategic Policy Institute ཚོགས་པ་འདི་གི་ངོས་ནས་ད་ཅིག་ཞིབ་འཇུག་སྙན་ཐོ་ཅིག་བཏོན་པའི་ནང་ལོགས་ལ་ད་ད་ལྟའི་ཆར་ལ་ཅིག་འཛམ་བུ་གླིང་ནང་ལོགས་ཀྱི

རྒྱལ་སྤྱིའི་ནང་ལོགས་ལ་གཅིག་རྒྱལ་སྤྱིའི་ཀྱི་ཁོར་ཡུག་རེད་རྒྱལ་སྤྱིའི་ཀྱི་བདེ་འཇགས་ནང་ལོགས་ལ་ལྷག་པར་དུ་འགྲོ་བ་མིའི་ཐོབ་ཐང་རེད་མི་མང་གི་རང་དབང་རེད་སོ་སོའི་ཀྱི་གཅིག་སྒེར་གྱི་གནས་ཚུལ་ཕྱི་གསལ་ནང་གསལ་མ་ཡོང་བའི་ཀྱི་གནད་དོན་འདིའི་ཐོག་ལ་གནོན་ཤུགས་ཤུགས་རྐྱེན་ག་ཚོད་ཅིག་འཕྲད་ཀྱི་ཡོད་ན། ངེད་ཅག་དེ་དག Australia Strategic Policy Institute ཀྱི་སྙན་ཐོ་ནང་ལོགས་ཁྱོད་འདི་ནང་ལོགས་ལ་ལྟ་ན། ནི་གནད་འགག་ཡོད་བའི་གི Technology Crucial Technology ཞེས་ར་འཕྲུལ་ཆས་ཨ་ནི་བཞི་བཅུ་ཞེ་བཞི་ནས་ཨ་ནི་སུམ་ཅུ་སོ་བདུན་ནང་ལོགས་ལ་ཨ་ནི་རྒྱ་ནག་རྩེ་ཕུད་ཡིན་པའི་གི་གནས་སྟངས་ཅིག་བཀོད་ཡོད་དུས་སྐབས་ལ་འདི་གི་ངའི་གི་ང་རང་བསམ་ཚུལ་བྱས་ན་ངས་འདི་གི་ཉེན་ཁ་ཅིག་མཐོང་གི་འདུག་ད་ཉེན་ཁ་དེ་མཐོང་དགོས་ཡ་དེ་ཡང་རྒྱ་ནག་གི་འཕྲུལ་ཆས་ནང་ལོགས་ལ་རྩེ་ཕུད་ཆགས་པ་ཙམ་གི་རེད་བསམ་གི་མི་འདུག་ར་འདི་གི་ཉེན་ཁ་མཐོང་དགོས་ཡ་རྒྱུ་མཚན་དེ་ག་རེ་གང་མཐོང་གི་འདུག་ལབ་ན།

སྤྱི་ཡོངས་ཀྱི་གནས་སྟངས་ཅིག་བལྟ་ཡོང་དུས་སྐབས་ལ་ཨ་ཡང་འཕྲུལ་ཆས་འདི་ཡར་རྒྱས་འགྲོ་བའི་སྐབས་ལ་ཕན་ཐོགས་ཡ་གི་ཐབས་ཤེས་ཅིག་བྱེད་ཀྱི་འདུག་ད་ཡིན་ནའི་རྒྱ་ནག་ནང་ལོགས་ལ Ethics ཡིན་ནའི་རེད་དེ་འདྲས་མང་པོ་ཞིག་བཏང་གི་མ་རེད་གཙོ་བོ་དེ་གང་ལབ་ན་འཕྲུལ་ཆས་འདི་ཡར་རྒྱས་ག་འདྲས་སུ་བཏང་དགོས་འདུག་མགྱོགས་བ་ཡིན་ན་མགྱོགས་བ་ག་འདྲས་བཟོ་དགོས་འདུག་ཨ་ནི་དཔེར་ན་དེ་བཀག་སྡོམ་བྱས་ན Censorship བྱས་ན་དམ་དྲག་བྱས་ན་དམ་དྲག་གི་ཡག་ཤོས་ག་འདྲས་སུ་བྱེད་དགོས་ན་ད་དེ་ཁོ་ན་བསམ་སྟངས་དང་བཞིན་དེ་འདྲས་ཡིན་དུས་སྐབས་ལ་ཨ་ནི་འདི་གི་ཕྱོགས་ནས་ཨ་ནི་དཀའ་ངལ་ཅིག་གང་ལབ་ན་འགྲོ་བ་མིའི་ཐོབ་ཐང་དང་དེ་འདྲས

རྒྱ་ནག་གི་བེད་སྤྱོད་བཏང་ཡོད་དམ་མེད་ཐོག་ལ་གཅིག་ལན་གཅིག་སྐྱོན་ཐུབ་ཀྱི་རེད་པས་ཨ་ནི། འདི་ཚོའི་གི་རྐྱེན་པས་གི་ད་ད་ད་རྒྱ་ནག་ནང་ལོ་ལ་ད་རྒྱ་ནག་གི་མི་སེར་གཙོ་བོ་གྱུར་པས་གི་ད་གྲངས་ཉུང་མི་རིགས་བོད་རིགས་རེད་ད་ཤིན་ཅང་གི་མི་རིགས་ཡུ་གུར་ལ་སོགས་པས་གི་གྲངས་ཉུང་མི་རིགས་མང་པོ་ཅིག་ཐོག་ལ་ཤུགས་རྐྱེན་ག་རེ་ཐེབས་ཡོད་ན། ད་རྒྱ་ནག་གཞུང་གི AI chips ལ་དེ་འདྲའི་བེད་སྤྱོད་བཏང་ནས་མཚོན་ཆ་ཡིན་ནས་རེད། དགྲ་བོ་ཏན་དང་དེ་འདྲས་ཀྱི་འཕྲུལ་ཆས་དེ་འདྲའི་བེད་སྤྱོད་བཟོས་ཡོད་རེད་ཡོད་མ་རེད་ལབ་དེ་ངས་ཁག་པོ་རེད་བསམ་གི་འདུག་ར་ཡིན་ནས་དེ་རང་དེ་ད AI chips དེ་བེད་སྤྱོད་བཏང་ནས་དེ་འཕྲུལ་ཆས་དེ་བཟོས་རེད་ལབ་དེ་ཚོ་ངས་ཁག་པོ་རེད་བསམ་གི་ཁ་ན་རྒྱ་ནག་ནང་ལོགས་ལ་ད་དེ་ཚོ་དེ་ཁག་པོ་ཡོད་དུས་ཡིན་ནས་ད་དེ་ཚོ་བེད་སྤྱོད་བཏང་ཡོད་ཅིག་ད་ངས་ཀྱི་ངོས་འཛིན་ཞུ་གི་ཡོད་གང་ཡིན་ཟེར་ན། ད་འཕྲུལ་ཆས་འདི་ཚོ AI Chips ཚོ་ཡོད་དུས་སྐབས་ལ་དེ་བེད་སྤྱོད་གཏང་གི་རེད་བ་གང་ཡིན་ཟེར་ན་མཚོན་ཆ་ཅིག་བཟོས་དགོས་ཡོད་ནའི་རེད་མཚོན་ཆ་དེ་ད་དཔེར་ན Guidance System དཔེར་ན Missile ཅིག་གཏང་དགོས་ཡོད་ན་ག་བ་ག་བ་གཏང་དགོས་མེད་དེ་ཚོ་བེད་སྤྱོད་གཏང་ཡོད་ན་མང་པོ་ཅིག་ཟེར་ན AI Chips ཚོ་དེ་ཚོ་བེད་སྤྱོད་གཏང་དགོས་རེད་བསམ་གི་འདུག་རོགས་གང་ཡིན་ཟེར་ན་དེ་ཚོ་ལ་རྩིས་བསྐོར་ཡས་དེ་ཚོ་རྩིས་སྟོང་ཕྲག་འབུམ་ཕྲག་མང་པོ་དུང་ཕྱུར་མང་པོ་བསྐོར་དགོས་ཡོད་དུས་སྐབས་ལ་དེ་ཚོ་བོད་ཆོས་གཏང།

མགྱོགས་ཀ་བཟོས་ཡས་ཡིན་ནས་རེད། ཨ་ནི་འདི་གི་རྒྱབ་ལྗོངས་ཀྱི་གནས་སྟངས་ཡིན་ནས་རེད། འདི་གི་དཀའ་ངལ་ག་རེ་སྤྲད་མ་སྤྲད་འདི་ཚོའི་གང་བསམ་བློ་བཏང་གི་མི་འདུག་ད་ལོ་ཁ་ཤས་ཀྱི་སྔོན་ལ་འདི་སྐབས་ལ་རེད CCTV བེད་སྤྱོད་བཏང་དུས་སྐབས་ལ་ཨ་ནི་མི་ངོས་འཛིན་བྱེད་སྟངས་ཚོ་ལ་ཨ་རི་འདྲ་བོ་ཡིན་ན་མི་རིགས་དབྱེ་འབྱེད་བྱེད་ཆོག་མེད་ལབ་ནས་མི་རིགས་ནག་པོ་དང་མི་རིགས་དཀར་བོ་དང་དེ་འདྲ་བར་དབྱེ་འབྱེད་བྱེད་མ་ཆོག་ཡས་ཀྱི་འཕྲུལ་ཆས་བཟོས་ཡས་ཀྱི་ཐབས་ཤེས་བཏང་དགོས་རེད་ཡིན་ནས་རྒྱ་ནག་གཞུང་གིས་བཟོས་དུས་སྐབས་ལ

འདི་བཟོས་བའི་སྐབས་ལ་ཡར་རྒྱས་འགྲོ་བའི་སྐབས་ལ་ཨ་ནི་མཇུག་མ་རྒྱལ་སྤྱིའི་ནང་ལོར་དཀའ་ངལ་ག་འདྲས་སྤྲད་ས་རེད། འཛམ་བུ་གླིང་ཁོ་རང་དཀའ་ངལ་ག་འདྲས་ས་རེད་དེ་འདྲས་ཀྱི་བགྲོ་གླེང་ཤུགས་ཆེན་པོ་ཞིག་འགྲོ་བར་ཡིན་ནའི་རྒྱ་ནག་ནང་ལོར་འདི་བགྲོ་གླེང་གི་ཡོད་མ་རེད་གང་ཡིན་ཟེར་ན། འདི་འཕྲུལ་ཆས་དེ་བེད་སྤྱོད་བཏང་ནས་ང་ཚོ་དམ་དྲག་མང་བ་དམ་དྲག་ག་འདྲས་བྱེད་ཐུབ་ས་རེད་འཕྲུལ་ཆས་དེ་བེད་སྤྱོད་བཏང་ནས་རྒྱ་ནག་ཨ་ནི་འཛམ་བུ་གླིང་ནང་ལོ་རྩེ་ཕུད་ག་འདྲས་བྱ་ཐུབ་ས་རེད་དེ་འདྲས་ཡིན་དུས་སྐབས་ལ་འདི་གི Negative Consequences ཅེས་པ་འདི་རྒྱ་ནག་གཞུང་གིས་བལྟ་གིན་མེད་དུས་སྐབས་ལ།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ཁེ་ན་ཌའི་ཊོ་རོན་ཊོ་གྲོང་ཁྱེར་ནང་དུ་གནས་བཞུགས་གནང་མཁན་བོད་དོན་འཐབ་རྩོད་པ་སངས་རྒྱས་སྐྱབས་ལགས་ནས་ཉེ་སྔོན་ཕྱི་ཟླ་ལྔ་པའི་ཚེས་བཅུ་བདུན་ནས་བཟུང། ཁེ་ན་ཌ་རྒྱལ་ཡོངས་སུ་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཞིག་མགོ་འཛུགས་གནང་ནས་དུས་ཡུན་ཟླ་བ་གཉིས་ལྷག་ཙམ་འཁོར་གྱི་ཡོད་པ་རེད། ཐེངས་འདིའི་མི་རབས་གསར་པ་ཞེས་པའི་ལེ་ཚན་ནང་སངས་རྒྱས་སྐྱབས་ལགས་སུ་ལས་འགུལ་གྱི་ད་ལྟའི་གནས་བབ་དང་བར་ལམ་དུ་དཀའ་ངལ་ཇི་འཕྲད་དང་བོད་དོན་དྲིལ་བསྒྲགས་ཇི་གནང། དེ་བཞིན་ལས་འགུལ་གྱི་དགོས་འདུན་དང་དམིགས་ཡུལ་བཅས་ཀྱི་སྐོར། འདི་གའི་ལས་བྱེད་དོན་གྲུབ་རྣམ་རྒྱལ་ལགས་ཀྱིས་སྣེ་ཁྲིད་ཞུས་པ་ཞིག་གསན་རོགས་གནང། དེ་ལྟར་ཀེ་ན་ཏའི་ཀྲོ་རོན་ཀྲོ་གྲོང་ཁྱེར་ནང་གནས་བཞུགས་གནང་པའི་བོད་དོན་ལས་འགུལ་བ་སངས་རྒྱས་སྐྱབས་ལགས་དེ་རིང་ང་ཚོའི་ལས་རིམ་ཐོག་ལ་ཡ་བསྐྱར་དུ་དུས་ཚོད་བཏོན་པར་ཐུགས་རྗེ་ཆེ་ཞུ་གི་ཡིན།
འོ་ལགས་སོ་བཀའ་དྲིན་ཆེ། ད་སངས་རྒྱས་སྐྱབས་ལགས་ཁྱེད་རང་གིས་ད་ལོ་མང་པོ་ཞིག་རིང་ག་ལ་ཡ་ཀེ་ན་ཀྲ་ཁུལ་ལ་བོད་དོན་ཆེད་དུ་ད་ལས་འགུལ་སྣ་མང་ཞིག་སྤེལ་ཏེ་ཡོད་རེད་ད་ད་ལོ་ཆ་བཞག་པ་ཡིན་ན་ཉེ་ཆར་སྤྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་མོ་ལྷ་ཁང་ནས་འགོ་ཚུགས་གནང་བྱས་ཁྱེད་རང་གིས་ཀེ་ན་ཀྲ་རྒྱལ་ཡོངས་སུ་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་འདི་འདྲ་འགོ་ཚུགས་གནང་བྱས་ད་ཀེ་ན་ཀྲ་གི་ས་ཕྱོགས་མང་པོའི་ནང་ལ་ཡ་སྐོར་སྐྱོད་གྲུབ་རེད། ད་དེ་རིང་སྐབས་སུ་བབས་པའི་བཀའ་མོལ་ཞུ་ཡག་འདི་ད་ད་ལྟའི་ཆར་ལ་ཡ་ཁྱེད་རང་ཀེ་ན་ཏའི་ས་ཁུལ་ག་པར་འབྱོར་གནང་ཡོད་ད་ལྟ་བར་དུ་རྒྱང་ཐག་ག་ཚོད་བར་དུ་རྐང་འཁོར་སྐོར་སྐྱོད་གནང་ཡོད་ན། འོ་ལགས་སོ་ཨ་ནི་ང་ད་ལྟ་འདི་གི་ཁ་ན་ཏྲ་གི་ཞིང་ཆེན་ལ་སེ་སི་ཀ་ཆུ་ཝན་གི་ཨ་ནི་ད་ལྟ་ང་འདི་ཡོད་ས་གི་གྲོང་གསེབ་དེའི་མིང་ལ་སི་ཝེ་ཁེ་རན་ཏི་ནི་ཅིག་འདི་འདྲ་ཅིག་རེད་ཤག་ཨ་ནི་རྐང་འཁོར་སྐོར་ནི་ད་ད་བར་ཞི་བའི་གོམ་བགྲོད་དང་མཉམ་དུ་བརྩིས་ན་ད་སྤྱི་ཟླ་ལྔ་པ་གི་ཏ་རིག་དྲུག་ནས་འགོ་བཙུགས་རེད་ད་སྤྱི་ཟླ་བདུན་པ་ལ་ད་ད་ཏ་རིག།

རེད་ལ། ས་ཆ་དེ་ཚོའི་ནང་ལ་ཡ་ཕེབས་པའི་སྐབས་དེར་དཔེར་ན་ད་མ་ནི་ཏོ་བ་དེ་ཚོའི་ནང་གི་མངའ་སྡེ་རྒྱ་ཆེན་པོ་རེད་ས་སི་ཀ་ཆུ་ཝན་ཟེར་དེ་ཚོའི་མངའ་སྡེ་རྒྱ་ཆེན་པོ་རེད། དེ་ཚོའི་ནང་ལ་ཡ་ད་གྲོང་ཁྱེར་ནང་ལ་ལས་འགུལ་སྤེལ་གོ་སྐབས་མང་བ་རག་གི་ཡོད་ན་ཡང་ཁྱེད་རང་རྐང་འཁོར་སྐོར་སྐྱོད་གནང་གི་ཡོད་ཙང་ད་ལམ་བར་དུ་གྲོང་གསེབ་དང་མཐའ་འཁོབ་ས་ཁུལ་ནང་ལ་ཡ་མང་བ་ཕེབས་གི་ཡོད་ན། འོ་རེད་ང་ད་ལྟ་འདི Canada གི་ད་ཞིང་ཆེན་འདི་ན Province བཅུ་ཐམ་པ་ཡོད་རེད་འདི་ནང་ནས།

སངས་རྒྱས་སྐྱབས་ལགས་ཁྱེད་རང་གིས་ད་དེ་འདྲའི་རྐང་འཁོར་སྐོར་སྐྱོད་འདིའི་ཐོག་ནས་རྩ་བའི་ཁ་སང་སྔོན་མ་ཁྱེད་རང་ངོ་སྤྲོད་གནང་ཡོད་རེད་དེ། ཡང་ང་ཚོའི་གསན་མཁན་རྣམ་པ་ཚོའི་ཆེད་དུ། བསྐྱར་དུ་ད་དེ་འདྲའི་ཁྱེད་རང་རྐང་འཁོར་སྐོར་སྐྱོད་འདིའི་ཐོག་ནས། ཀེ་ན་ཏྲའི་གཞུང་ལ་རེ་སྐུལ་ག་རེ་གནང་གི་ཡོད་ཀེ་ན་ཏྲའི་མི་མང་ལ་ཡང་གོ་རྟོགས་སྤེལ་གི་ད་དོན་ཚན་ལྔ་ཞིག་ཡོད་རེད་པ་འདི་དོན་ཚན་ལྔ་འདི་མ་སྙིང་བསྡུས་ཤིག་ངོ་སྤྲོད་གནང་ན། རེད་ལགས་ཨ་ནི་དོན་ཚན་ལྔ་འདི་དེ་རེད་ད། གཙོ་བོ་དེ་ད་ལོ་ང་ཚོ་གི་རྒྱལ་བ་ཡིད་བཞིན་ནོར་བུ་ལ་ད་འཛམ་གླིང་གི་ད media ཆེན་པོ་དེ་འདྲ་གི་ནང་ལ་ང

ཟོ་ད་རྒྱལ་བ་རིན་པོ་ཆེའི་དགོངས་གཞི་དང། ཡང་གཉིས་ཕན་གྱི་ད་དབུ་མའི་ལམ་གྱི་ཐོག་ནས་ད་ཅིག་བོད་ལ་སྐད་དང་ཡི་གེ་ཆོས་དང་རིག་གཞུང་བོད་ཀྱི་ཁོར་ཡུག་སྲུང་སྐྱོབ་བྱ་དགོས་ཡོད་པ། བོད་ཀྱི་ནང་ལ་ཨ་ཅིག་ཐོབ་ཐང་འདྲ་མཉམ་དང་ནི་རང་དབང་དགོས་ཡོད་པ་དེ་འདྲ་གི་ཆ་ནས་དེ་ཚོ་དགོས་ཀྱི་འདུག་དོན་ཚན་གཅིག་ག་རེ་རེད་ལབ་ན། པན་ཆེན་རིན་པོ་ཆེ་དགེ་འདུན་ཆོས་མཆོག་གཙོས་པའི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ

ཡིན་ཅི་ནུ་རེད་ཧ་གོ་གི་འདུག་མ་གཏོགས་བོད་པ་ཧ་གོ་ཡག་དཔེ་དཀོན་པོ་རེད་ཤག། སངས་རྒྱས་སྐྱབས་ལགས་ཁྱེད་རང་ད་སྐོར་སྐྱོད་གནང་པའི་སྐབས་ལ་ཡ་ཉི་མ་རེ་རེའི་ས་ཆ་ག་པར་འབྱོར་ཡོད་མེད་དང་ས་ཆ་འདིའི་ནང་ལ་ལས་འགུལ་ག་རེ་སྤེལ་དང་མ་སྤེལ་དེ་ཚོ་ཁྱེད་རང་ངོ་དེབ་ནང་ལ་མ་བརྒྱུད་བསྒྲགས་གནང་གི་འདུག་ཨ་དེ་འདྲས་ངོ་དེབ་ནང་བརྒྱུད་བསྒྲགས་གནང་པ་ཅིག་ནང་ལ་ཡང་དཔེར་ན་ད་ཁྱེད་རང་རྐང་འཁོར་སྐོར་སྐྱོད་བཏང་སྡོད་དུས། ཡང་རྐང་འཁོར་ལ་སྐྱོན་བྱུང་བྱས་ཡང་དཀའ་ངལ་འཕྲད་པ་ད་དེ་འདྲས་ཡོང་གི་ཡོད་ས་རེད་ད་དེ་ཡིན་དུས་ད་རྒྱང་ཐག་ཀི་ལོ་མི་ཏྲ་སྟོང་ཕྲག་དེ་འདྲས

གང་ལྟར་འདི་འདྲ་ལ་ངས་གཅིག་བྱ་གི་རེད་གཉིས་བྱ་གི་རེད་འདི་འདྲ་བསམ་བློ་ཞིག་གཏོང་གི་མེད་ཨ་ནི་ང་རང་ཡིན་ན་བླ་མ་དང་འདི་འདྲ་ཁ་ཤས་ཀྱི་རིན་པོ་ཆེ་དང་དགེ་བཤེས་དང་སྐུ་ཞབས་མང་པོ་ཞིག་གིས་ང་ལ་ད་ཅིག་དགོན་པ་ལ་བཅའ་བ་སྐུ་རིམ་ཧང་སང་བྱ་གི་འདུག་བོད་ཀྱི་ནང་ཡིན་ན་ང་རང་གི་ནང་མི་གི་བཅའ་བ་སྐུ་རིམ་ཞིག་བྱ་གི་ཡོད་རེད་ཨ་ནི་འདི་ཅི་འདྲའི་བཙན་པོ་ལ་ང་ལ།

མདོ་སྨད་དམངས་རྫོང་གི་སྒོ་མང་ས་ཁུལ་དུ་ས་གནས་གཞུང་གི་ཆོག་མཆན་ཡོད་བཞིན་དུ་གློ་བུར་དུ་དུས་འཁོར་དབང་ཆེན་འཚོགས་རྒྱུ་བཀག་པ་མ་ཟད་དྲག་ཆས་ཉེན་རྟོག་པ་འབོར་ཆེན་པོ་ཡོང་ནས་ཐ་ན་བཞེངས་གྲུབ་པའི་རྡུལ་ཚོན་དཀྱིལ་འཁོར་གྱི་སྟེང་དུ་ཆུ་བླུགས་ནས་གཏོར་བཤིག་བཏང་ཡོད་པ་བོད་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་མཁོ་སྤྲོད་གནང་བྱུང། ཡང་གནས་ཚུལ་གཞན་ཞིག་ནང། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱིས་གོ་སྒྲིག་གནང་བའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྐབས་དྲུག་པའི་བོད་མིའི་སྒྲིག་འཛུགས་ཀྱི་ཚན་རིག་དང་ཨང་རྩིས་ཁོར་ཡུག་བཅས་ཀྱི་འགྲེམས་སྟོན་དེ་བཞིན་སེལ་ཀུའི་བོད་ཁྱིམ་དུ་ཕྱི་ཟླ་བདུན་པའི་ཚེས་བཅུ་གསུམ་ནས་བཅུ་དྲུག་བར་འཚོགས་ཡོད་ལུགས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང